ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་དེ་ཡང་གཏམ་གླེང་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། དེ་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་ཡག་འདི་མུ་མཐུད་བྱེད་ཀྱི་ཡིན་ལགས་ད་དེ་རིང་ང་ཚོས་ནི་ལེ་ཚན་ནང་ལོགས་ལ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གྲངས་ལོ་རབས་ལྔ་བཅུའི་ནང་ལོགས་ལ་ཡང་བོད་ཀྱི་ས་གནས་ཁག་ནང་ལོགས་ལ་ད་རྒྱ་ནག་དམར་ཤོག་གིས་ནི་དབང་བསྒྱུར་བྱས་པའི་རྗེས་ལ་ཡིན་པ་ཡིན་ན་བསྒྱུར་བཅོས་ཟེར་ཡག་འདི་མགོ་གཅིག་བཙུགས་ཡོག་རེད་ལགས་ཡང་འདིའི་སྐབས་ལ་ཡིན་པ་ཡིན་ན་བསྟན་སྲུང་དྭངས་བླངས་དམག་བོད་ནག་ལོག་ལ་ལྟ་སྐབས་དེ་དུས་རྒྱ་ཆེ་རུ་གཅིག་འགྲོ་གི་ཡོད་རེད་ཞུས་ཙང་བསྟན་སྲུང་དྭངས་བླངས་དམག་གི་ནི་གྲུབ་སྟངས་ལ་སོགས་པའི་སྐོར་ནས་ངོ་སྤྲོད་ཞུ་གི་ཡིན་ད་ལྟ་ཡང་ང་ཚོའི་ལེ་ཚན་ནང་ལོགས་ལ་སྔར་རྒྱུན་གཞིར་བཟུང་བྱས་བྱས་བཞུགས་སྒར་ཁུལ་དུ་ཡོད་པའི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་བགྲེས་པ་དང་འབུམ་རམས་པ་གཙང་ཕྲུག་སྟོབས་ལགས་གདན་འདྲེན་ཞུས་ཡོད་སྟོབས་ལགས་ལེ་ཚན་ནང་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་འོ་བཀྲ་ཤིས་བདེ་ལེགས་སྒྲོལ་དཀར་ལགས། ལགས་འོ། གོང་ལ་ངོ་སྤྲོད་ཞུས་པ་ནང་བཞིན་གྱི་དེ་རིང་ལེ་ཚན་འདིའི་ནང་ལོགས་ལ་ལོ་རབས་ལྔ་བཅུའི་ནང་ལོགས་ལ་ནི་བོད་ནང་ལོགས་ལ་ད་རྒྱ་ནག་དམར་ཤོག་གཞུང་འདིས་བསྒྱུར་བཅོས་ཁག་ཅིག་མགོ་བརྩམས་པ་དང་དེ་བཞིན་ང་རང་ཚོ་ད་བོད་ཀྱི་ལོ་རྒྱུས་ཐོག་ལ་བྱུང་པའི་བསྟན་སྲུང་དྭངས་བླངས་དམག་ཞུ་ཡག་འདི་ནི་གནས་སྟངས་ག་འདྲ་ཅིག་གི་འོག་ནས་ཐོན་ཡོད་པ་འདི་གས་ཀྱི་སྐོར་ནས་ངོ་སྤྲོད་ཞུ་གི་ཡིན་ལགས་ད་ང་ཚོས་ཡང་ལེ་ཚན་སྔོན་མའི་ནང་ལོགས་ལ་ཆ་བཞག་པ་ཡིན་ན་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་གི་ལོ་ལ་ཡང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་ལ་ཆིབས་བསྒྱུར་བསྐྱངས་གནང་བ་དང་ནི་རྒྱ་གར་ལ་བཞུགས་པའི་རིང་གར་ཡིན་པ་ཡིན་ན་ད་བོད་ནང་ལོགས་ལ་ཡང་གནས་སྟངས་ཛ་དྲག་པོ་ཅིག་ཡོད་དུས་རྒྱ་དཀར་ནག་གཉིས་ཀྱི་དཔོན་རིགས་དང་ནི་མཇལ་མོལ་གནང་ཡོད་རེད་ལགས་རྒྱ་གར་ལ་བཞུགས་གདན་འཇགས་པའི་སྐབས་ལ་ད་བོད་ཀྱི་གནས་སྟངས་དང་འདི་གས་ཀྱི་སྐོར་ལ་བཀའ་མོལ་གནང་བ་དང་དེ་འདྲ་མང་པོ་ཅིག་གི་ཐོག་ནས་ཡིན་ན་རྒྱ་ནག་དམར་ཤོག་གཞུང་འདིས་ད་བོད་ནང་ལོགས་ལ་གནས་སྐབས་གཅིག་རིང་གང་བསྒྱུར་བཅོས་བྱེད་ཡག་དེ་དུས་འགྱངས་བྱེད་ཀྱི་ཡོད་པ་འདི་གས་ཀྱི་གནས་ཚུལ་བཅས་བྱུང་ཡོད་རེད་ད་ཡིན་ནའི་ལས་རྒྱལ་བ་རིན་པོ་ཆེ་བོད་ཀྱི་རྒྱལ་ས་ལྷ་ས་ཞབས་སོར་འཁོད་པའི་རྗེས་ལ་ཡིན་པ་ཡིན་ན་ད་བོད་ཀྱི་ས་ཁུལ་མང་པོའི་ནང་ལོགས་ལ་བསྒྱུར་བཅོས་བྱས་བྱས་གནས་སྟངས་འདི། མགོ་གཅིག་བཙུགས་ཡོད་དུས་འདི་ནས་བྱས་བྱས་ང་ཚོའི་ལེ་ཚན་ནང་ལོགས་ལ་ངོ་སྤྲོད་ཞུ་གི་ཡིན། བྱས་ཙང་སྟོབས་ལགས་ནི་སྐབས་དེ་དུས། བསྒྱུར་བཅོས་ཞུས་ནའི་རེད་བཅོས་བསྒྱུར་ཞུས་ནའི་རེད་སྐབས་དེ་དུས་ཡིན་པ་ཡིན་ན་དམར་ཤོག་གཞུང་འདིས་རྒྱལ་བ་རིན་པོ་ཆེ་རྒྱ་ནག་བཞུགས་པའི་སྐབས་ལ་བོད་ནང་ལོགས་ལ་དམངས་གཙོའི་བཅོས་བསྒྱུར་ཟེར་ཡ་དེ་ནི་གནས་སྐབས་གཅིག་རེད་འགའ་ཡང་དུས་འགྱངས་བྱེད་ཀྱི་ཡིན་ཟེར་ལབ་ཡོད་རེད་ཡིན་ནའི་ལས་དངོས་སུ་ཡང་བོད་ཀྱི་ས་ཁུལ་ནང་ལོགས་ལ་དེ་འདྲ་ཅིག་བྱུང་ཡོད་རེད་ཟེར་ན་ཡང་བོད་ཀྱི་ས་ཁུལ་མང་པོའི་ནང་ལོགས་ལ། མིང་དེ་ཡིན་པས་ན་དམངས་གཙོའི་བཅོས་བསྒྱུར་བྱས་རྗེས་ཅེས་ལབ་ཡོད་རེད་ཡིན་ནའི་ལས་བོད་ནང་ལོགས་ལ་སྐབས་དེ་དུས་ཀྱི་བསྒྱུར་བཅོས་འདིས་འགྱུར་བ་ཆེན་པོ་ཞེ་པོ་ཅིག་ཕྱིན་ཡོད་རེད་ད་དེ་འགྱུར་བ་འདི་བཟང་ཕྱོགས་ཀྱི་འགྱུར་བ་མ་ཡིན་པ་ཨ་ནི་བོད་ཀྱི་ད་ཆོས་དང་རིག་གཞུང་གང་སྤྱིའི་གྱི་གནས་སྟངས་ཐོག་ལ་ཡིན་པས་ན་ཉམས་རྒུད་འགྲོ་ཡག་དེ་ལས་གོམ་པ། དེ་བས་ཕྱི་རུ་གཅིག་གིས་ཕྱིན་ཡོད་རེད་བ། རེ་རེ་བརྡ་སྤྲོད་ག་ལ། ང་ཚོས་ཀྱིས་ད་ལྟ་རྒྱ་ནག་གིས་ཚུར་བཤད་རྒྱུ་གི་དམངས་གཙོའི་བཅོས་བསྒྱུར་ལབ་མཁན་འདི་ཡི་གི་ད་དམིགས་ཡུལ་ཟེར་ན་འདྲ་དེ་རྒྱབ་ལྗོངས་ཀྱི་དོན་སྙིང་ངོ་བོ་རུ་གཅིག་ག་འདྲ་ཡོད་རེད་ཟེར་ན་ད་ང་ཚོས་ཀྱིས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོ་ལ་ད་བོད་རྒྱ་གཉིས་ཀྱི་བར་ལ་གཅིག་བཙན་གནོན་འོག་ཏུ་དེ་གཅིག་གྲོས་མཐུན་ཁས་ལེན་ལུགས་བྱེད་རྒྱུ་གལ་བའི་རྗེས་ལ་རྒྱ་མིས་བོད་ལ་ཡར་སླེབས་རྗེས་ད་སྔོན་མའི་གི་གྲོས་མཐུན་ནང་ལ་ཡོད་རྒྱུ་གི་དོན་ཚན་བཅུ་བདུན་གྱི་ནང་ལ་ཡོད་རྒྱུ་གི་གནས་ཚུལ་དེ་ཚོ་རིམ་བཞིན་རྒྱ་ནག་ཁོ་རང་ཚོས་ཀྱིས་བརྡལ་བཤིག་བཏང་བ་ཟེར་ན་འདྲ་དོན་དག་ལ་མ་གནས་པའི་ཀྱི་ལས་འགུལ་མང་པོ་ཞིག་བྱུང་ཡོད་རེད། ད་ག་རེ་ཟེར་ན་རྒྱ་མིས་ཐོག་མར་ཨ་ནི་ཡར་བཙན་འཛུལ་བྱས་ཡོང་དུས་སྐབས་སུ་ཁོ་ཚོས་ཀྱིས་ག་རེ་ལབ་ཡོད་རེད་ཟེར་ན་བོད་ནང་ལ་ཕྱི་རྒྱལ་བཙན་འཛུལ་པས་ཨ་ནི་བཙན་གནོན་བྱས་ཤག་བཙན་འཛུལ་བྱས་ཤག་དེ་ཕྱིར་ཕུད་གཏོང་ག་ཡོང་གི་ཡིན་ཟེར་སྐད་ཆ་དེ་བཤད་བསྡད་ཡོད་རེད་བ། ད་སྐད་ཆ་དེ་བཤད་བསྡད་ཡོད་ཙམ་མ་ཟད་པའི་ཨ་ནི་ང་ཚོས་ཀྱི་གཞུང་སྒེར་ཆོས་གསུམ་ཟེར་ན་འདྲ་ང་ཚོས་ཀྱི་བོད་ཀྱི་ཆོས་དང་ད་རྒྱལ་བ་རིན་པོ་ཆེའི་གི་ད་བཅས་ཀྱི་ཆོས་སྲིད་ཀྱི་སྐུ་དབང་དང་དེ་ག་ན་བཞིན་མཐོ་རིམ་སྐུ་དྲག་གི་འཚོ་བ་དང་དེ་ག་ནང་བཞིན་དགོན་སྡེ་ཁག་གི་ཨ་ནི་ཆོས་གཞིས་དེ་ཚོ་ལ་ད་ཆོས་བྱེད་དང་ཆོས་གཞིས་ལ་བརྡབ་གསིག་ཁྱོན་ནས་བཏང་གི་མེད་རང་འཇགས་ཡིན་ཟེར་གྱི་སྐད་ཆ་དེ་འདྲ་ཅིག་བཤད་རྗེས་ད་བོད་ལ་གོམ་པ་སྤོས་ཐུབ་རེད་བ། བོད་ལ་གོམ་པ་སྤོས་ཐུབ་པའི་རྗེས་ལ་ཁོ་ཚོས་ཀྱི་ཕྱི་རྒྱལ་བཙན་འཛུལ་པ་ལབ་མཁན་དེ། སྐད་ཆ་དེ་བོད་ལ་ཕྱི་རྒྱལ་ཡོད་པ་མ་རེད་བ། ད་སྐབས་དེ་དུས་ཧ་ལམ་དེ་དགུ་ཙམ་ཞིག་ལ་ལས་བྱེད་དང་དེ་འདྲ་དགུ་ཙམ་ཞིག་མ་གཏོགས་ཡོད་མ་རེད་ཏར་བཏང་མཁན་དང་དེ་འདྲ་བརྩིས་པ་ཡིན་ན། བྱས་ཙང་མེད་དུས་སྐབས་སུ་ད་ཁོ་ཚོ་ལྷ་ས་ལ་ཡར་བཞི་ལུས་གོམ་པ་སྤོས་ཚར་བ་དང་ཁོ་ཚོས་ཀྱི་སྐད་ཆ་དེ་བསྒྱུར་རྗེས་ཨ་ནི་ག་རེ་ཟེར་ན། མངའ་བདག་ཆེན་པོ་གསུམ་གྱི་ཡར་ལངས་ཞིང་བྲན་དེ་ཚོ་ག་རེ་ཟེར་ན་ཞིང་བྲན་ཁྲི་ཚོ་བརྒྱ། བཙན་གནོན་བྱས་བཞག་སྐད་ཆ་འདི་བཤད་ཀྱི་ཡོད་རེད། དོན་དངོས་ཐོག་ག་རེ་ཟེར་ན་མངའ་བདག་ཆེན་པོ་གསུམ་ཟེར་མཁན་དེ་ང་ཚོས་ཀྱི་གཞུང་སྒེར་ཆོས་གསུམ་བོད་གཞུང་བྱས་སྒེར་པ་སྐུ་དྲག་བྱས་ཨ་ནི་ཆོས་སྡེ་བླ་བྲང་ཁག་རེད་བ་ང་ཚོས་དགོན་པ་ཁག་བྱས་ཙང་དེ་ལ་ཁོ་ཚོས་ཀྱི་རྒྱ་མིས་ཀྱིས་མངའ་བདག་ཆེན་པོ་གསུམ་ཟེར་མིང་ཅིག་བཏགས་རེད་ད་ང་ཚོས་ཀྱི་བོད་ཀྱི་བརྒྱ་ཆ་ད་བདུན་ཅུ་ཙམ་ཅིག་བདུན་ཅུ་ཟེར་ན་འདྲ་ད

བོད་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་ལབ་མཁན་ཅིག་ཁ་སང་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ཡན་ཡོད་ལོ་རེ་བཙུགས་ཡིན་པ་ལ། རྒྱལ་བ་རིན་པོ་ཆེ་མར་ཆེན་པཎ་ཆེན་རིན་པོ་ཆེ་ལྷན་རྒྱས་ལ་རྒྱ་ནག་བོད་ཡར་ཡོང་བྱས་བྱས་ཙང་བོད་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་ལབ་མཁན་འདི་གི་དམིགས་ཡུལ་གཙོ་བོ་དེ་ག་རེ་རེད་ཟེར་ན་ད་ཁ་སང་ང་ཚོས་ཞུས་ཚར་བོད་གཞུང་གི་སྒྲོམ་གཞི་དང་བོད་གཞུང་གི་འགན་དབང་དེ

སྐད་ཆ་འདི་བཤད་ཀྱི་ཡོད་རེད། སྤྱི་བཏང་ང་ཚོ་ལ། ད་ག་འདྲ་གི་དཀའ་ངལ་ཅིག་ཡོད་རེད་ཟེར་ན་དཀའ་ངལ་དེ་ཡོད་རེད་ག་རེ་ཟེར་ན། ང་ཚོས་ཀྱི་ཞིང་འབྲོག་དང་ས་ཞིང་དང་ཟེར་ན་ཕྱུགས་རིགས་དེ་ཚང་མ་ལོ། གཞུང་སྒེར་ཆོས་གསུམ་ལ་བདག་བསྡད་འདུག་མི་སེར་དེ་ཚོ་དེ་ལ་མ་ཡང་མིན་ན་ཁྲལ་པ་ཟེར་དུས་སྐབས་སུ་བོག་མ་རྒྱུག་མཁན་རེད་དེའི་འོག་ལ་དུད་ཆུང་ལབ་མཁན་ཆོག་རེད་དེ་ནི་གཡོག་པོ་དང་དེ་འདྲ་གི་ལག་ཤེས་དེ་འདྲས་ཀྱི་ཅིག་བྱེད་མཁན་རེད་དེའི་འོག་ལ་ནང་གཟན་ལབ་མཁན་ཅིག་ཡོད་རེད་བྱས་ཙང་ང་ཚོས་མི་སེར་དེའི་རིམ་པ་ལོ་གསུམ་རེད་བྱས་ཙང་འདི་མ་གཏོགས་བས་ཀྱི་དངོས་གནས་ཀྱི་མི་སེར་དེ་ཚོ་ལ་ག་རེ་ཟེར་ན་ས་ཞིང་དང་མ་སོ་ན་བས་ཏེ་རྒྱ་ཆེན་པོ་ཅིག་སྤྱི་སྙོམས་ཀྱི་འདྲ་མཉམ་ལོ་འབྱོར་བ་རེད་ཟེར་ན་ད་དེ་མེད་པ་བདེན་པ་རེད་དེ་ང་ཚོའི་སྤྱི་ཚོགས་ཀྱི་ག་རེ་ཟེར་ན་ད་དེ་རེད་བ་ག་རེ་ཞན་ཆ་ཅིག་དེ་འགྱུར་བ་བཏང་མ་ཐུབ་པ་ཅིག་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་སྐབས་སུ་དེ་འདྲའི་འགྱུར་བ་བཏང་གནང་ཡས་ཀྱི་དགོངས་གཞི་ལས་མང་པོ་ཅིག་བཞེས་གནང་འདུག་དེ་ཡིན་ནའང་ད་འགྱུར་བ་ལོ་རྒྱུས་བཏང་ཐུབ་ཡོད་པ་མ་རེད་ད་ག་རེ་ཟེར་ན་དེ་དགོན་པ་ཁག་གི་ཁེ་ཕན་དང་འབྲེལ་བསྡད་ཡོད་རེད་ཆོས་གཞིའི་ཁེ་ཕན་དང་ཨ་ནི་མཐོ་རིམ་གྱི་སྐུ་དྲག་གི་ཁེ་ཕན་དང་འབྲེལ་བསྡད་ཡོད་དུས་སྐབས་སུ་ཁོ་ཚོས་ཀྱི་རྒྱལ་བ་རིན་པོ་ཆེ་གི་དགོངས་བཞེད་གཞི་བཟུང་གིས་ད་དེ་ཚོའི་ཐོག་ལ་ཤུགས་ལོ་ཁ་ལག་ཁ་མཚམས་གཅིག་བརྒྱབ་ཡོད་ས་མ་རེད། ད་ཡིན་པ་ན་དེ་ལེམ་རྒྱ་མིས་ཀྱི་དམངས་གཙོའི་བཅོས་བསྒྱུར་ལབ་མཁན་འདི་སྙམ་ལོ་གཞི་རྩའི་གི་ག་རེ་ཟེར་ན་ད་མི་སེར་འདི་ན་ད་མི་སེར་ཚང་མ་ལོ་ཅིག་ད་མ་རེད་གཙོ་ཆེ་ཤོས་དེ་ང་ཚོའི་གི་ཞིང་པ་བྲན་གཡོག་ཞིང་བྲན་ཁྲི་ཚོ་བརྒྱ་ཟེར་ཅིག་གཏན་འབེབས་བྱས་ཡོད་རེད་ཁོ་རང་ཚོས་དེ་དེ་ག་ཚོད་གཏན་འབེབས་བྱས་རྒྱུ་རེད་འདུག་ཨ། ཁོ་རང་ཚོའི་ཕྱིའི་གཅིག་གིས་ཡིག་ཆ་ཐོན་རྒྱུར་དེ་ཚོ་ལ་ཆབ་སྤེལ་ལགས་ཀྱི་རྩོམ་ཡིག་ཅིག་ནང་ལ་ག་རེ་བྱས་སོང། དེ་ཤ་རྒྱ་མི་གི་ཡར་ལངས་ཞིང་བྲན་ཁྲི་ཚོ་བརྒྱ་ཡིན་ན་ཅིག་རེད་འདུག་ཨ། ཞིང་བྲན་ཁྲི་ཚོ་བརྒྱ་ལབ་མཁན་དེ་དེ་ག་ཚོད་ཁོ་རང་ཚོས་ཀྱི་ཚོད་དཔག་ལོ་ཅིག་གཏན་འབེབས་བྱས་རྒྱུ་མིན་འདུག་ང་རིགས་མི་འབོར་གཅིག་གི་ཚད་གཅིག་གི་ཏག་ཏག་ཅིག་ཁོ་རང་ཚོ་ལ་ཁུངས་བཙན་པོ་ཞིག་མིན་འདུག་ཨ། བྱས་ཙང་ད་འདི་ལ་མིང་བཏགས་པ་མི་ཚད་དོན་དངོས་ཐོག་འདིའི་ནང་ལ་ག་རེ་ཡོད་རེད་ཟེར་ན་ང་ཚོས་ཀྱི་ཧུར་བརྩོན་ཅན་ཁ་ཤས་གཅིག་ལ་ད་དེ་ཚོ་སྐུ་ཅི། མི་མང་ཆེ་གཅིག་མངའ་བདག་ལ་བརྩིས།

མངའ་ཚབ་ནི་མངའ་བདག་གི་ཚབ་ད་འོག་དངོས་གནས་བྱས་ན་མངའ་ཚབ་ལབ་མཁན་དེ་ག་རེ་ཟེར་ན་སྐུ་དྲག་གི་འོག་ལ་ལས་ཀ་བྱེད་མཁན་རེད་བ་མི་སེར་གྱི་ལས་ཀ་བྱེད་མཁན་དེ་ཚོ་དེ་ག་ནང་བཞིན་ཆོས་གཞིའི་ཐོག་གི་ལས་ཀ་བྱེད་མཁན་དེ་ཚང་མ་ལ་མངའ་ཚབ་རྩིས་བྱས། བོད་མི་ད་ཧ་ལམ་བརྒྱ་ཆ་བདུན་ཅུ་བརྒྱད་ཅུ་གཅིག་ག་རེ་ཟེར་ན་མངའ་བདག་དང་མངའ་ཚབ་ཀྱི་འོག་ལ་རྩིས་བྱས། ཁོ་ཚོས་ཀྱི་ཁ་ཆེ་དབང་ཐང་ལོ་མ་རེད་ཁེ་དབང། རྒྱུ་ནོར་ལོངས་སྤྱོད་ཚང་མ་ལོ་ཚུར་འཕྲོག་ཡས་ཀྱི་ལས་འགུལ་དེ་རེད་བ། འོ་ད་ད་ཁོ་ཚོས་འདི་བྱས་པ་ར་བོད་ནང་ལོགས་ལ་ད་བོད་པ་ཚོ་ད་ད་སྟོབས་ལ་ཀའི་གོང་ལ་སོང་སོང་ཨ་ནི་བོད་པའི་ད་འབངས་མི་སེར་དེ་ག་ཡིན་པས་ན་ཨ་ནི་ཞིང་བྲན་གྱི་ཁོངས་ལ་འཇོག་ཡག་དང་དེ་ག་ནང་བཞིན་ད་བོད་པའི་ནང་ལོགས་ལ་གྲལ་རིམ་བཟོས་བྱས་ད་གྲལ་རིམ་རིམ་པ་འདི་ག་བཟོས་པའི་དབང་གིས་ནང་གི་ད་མཐུན་སྒྲིལ་འདི་དཀྲུག་ཡག་གི་དམིགས་ཡུལ་གཅིག་ཡིན་པ་ཡང་སྐབས་དེ་དུས་ཀྱི་གནས་སྟངས་ལ་ཕར་བྱས་མི་ཚེ་གཅིག་ཞིབ་འཇུག་གནང་མཁན་འགའ་ཤས་ཀྱིས་འདི་གཅིག་གསུངས་འདུག་ད་ཐོག་མར་དེ་ཡིན་པས་ན་བོད་པའི་ནང་ལོགས་ལ་མ་མཐུན་པ་བཟོས་པའི་ཐོག་ནས་ནི་སྤྱི་ཚོགས་འདི་དུམ་བུར་དབྱེ་བ་ཕྱེ་བ་ཅིག་བྱས་དེ་ནས་དང་པོ་དེ་གྲལ་རིམ་གྱི་དབྱེ་བ་གཅིག་ཕྱེ་ཡོད་རེད་བ།
རེད་དེ་ག་ལ་ག་རེ་ཟེར་ན་ཁོ། ང་ཚོས་མི་སེར་དེ་ལ་རིགས་གསུམ་ཡོད་པ་ད་ལྟ་ཁོ་ཁོ་གྲལ་རིམ་ལོ་ཞིག་ནི་ང་རང་ཚོ་རང་གི་མི་སེར་རང་གི་ནམ་རྒྱུན་འགྲོ་སྟངས་ལོ་འབྱོར་པ་ཁོ་པའི་གནས་བབ་ལོ་ཞིག་ད་ཡིན་ནའང་ལ་མི་སེར་དེ་ཚོ་ཚང་མ་ལོ་ག་རེ་ཟེར་ན། མི་སེར་ལ་དཔེ་སེམས་འགུལ་ཐེབས་པའི་ཟེར་ན་འདྲ་མི་དེ་ཅིག་ནང་ཟན། དཔེ་བཤད་ན་ང་ཚོས་གི་བོད་གི་མང་ཆེ་ཀྱི་ཁྲལ་པ་རེད་དེ་ནས་དུད་ཆུང་ཏོག་ཙམ་ཅིག་རེད་ནང་ཟན་ལབ་མཁན་དེ་ཉུང་ཉུང་རེད། ཡོད་ཡོད་རེད་ཟེར་ན་དངོས་ཡོད་གནས་ཚུལ་ཡོད་རེད་དེ་ནང་ཟན་ག་རེ་ཟེར་ན། ང་ཚོས་ཚེ་གཡོག་ལབ་ཡས་ཡོད་རེད་བ་ཚེ་གཡོག། ད་ནང་ཟན་རིགས་ཁ་ཤས་རྦད་དེ་ཕྱི་ལོག་གི་མི་ད་དཔེ་བཤད་ན་ང་ཚོས་ཀྱི་ཡོ་རུབ་ལ་བྱུང་རྒྱུ་ཀྱི་ཨ་ཕི་རི་ཀའི་མི་དེ་ཚོ་སྡུག་པོ་བཏང་བཏང་བྱེད་ཀྱི་ནང་ཟན་དེ་འདྲ་རེད་ཟེར་ན་དེ་འདྲ་རྩ་བ་ཉིད་ནས་མ་རེད་ནང་ཟན་ཁ་ཤས་ག་རེ་བྱེད་ཀྱི་ཡོད་པ་རེད་ཟེར་ན་མི་མ་གཡོག་ཆགས་ཀྱི་ཡོད་རེད་ང་ཚོས་ཁོ་ཚོ་ལ་མི་མ་གཡོག་ཡང་ལབ་ཀྱི་རེད་མི་མ་གཡོག་ཟེར་དུས་དགོས་སུ། མི་ངོ་ཡང་ཆེ་ཁག་ཚོས་གཟིམ་ཐུབ་ཉེན། ལས་དབང་གི་ཆ་ནས་ཁོ་ག་རེ་རེད་ཟེར་ན་ཁོའི་གནས་བབ་ཀྱི་ཆ་ནས་གཡོག་པོ་ཡིན་པ། ཡིན་ནའང་གཡོག་པོ་འདིས་ཀྱི་ག་རེ་ཟེར་ན། ཁྱིམ་ཚང་འདིའི་གི་མི་ངོ་མ་ནང་དག་གི་གོ་ཆོད་གི་ཡོད་པ། དཔེ་བཤད་ན་ད་ང་ཚོས་གི་ལྟད་མོ་ཅིག་ཡོད་ཨ་དེ་ག་རེ་ཟེར་ན་བོད་ཀྱི་གསང་སྒྲུང་ལབ་ཉན་དེ་ལ་ལྟད་མོ་ཅིག་དེ་གང་སེམས་ཤ་ར་ག་རེ་རེད་དེའི་ནང་ལ་དབང་ཕྱུག་ཡོད་ཨ། དབང་ཕྱུག་ལྟ་བུ་ཆ་བཞག་ན་གཉེར་པ་དབང་ཕྱུག་གཞི་རྩའི་ཁོ་ག་རེ་ཟེར་ན། ཐོབ་ཐང་གི་ཆ་ནས་དངོས་གནས་འགྲོ་སྟངས་བྱས་ན་ནང་ཟན་ལུགས་ཅིག་ཆགས་བསྡད་ཀྱི་འདུག་ཨ། ཡིན་ནའང་ཁོ་དབང་ཕྱུག་ག་རེ་ཟེར་ན་ད་དེ་གཟིམ་ཤག་དེའི་ནང་ལ་བལྟ་དེ་ཤུགས་ཆེ་ཤོས་དེ་བྱེད་བསྡད་ཀྱི་ཡོད་རེད་བ་ཁོ་རང་བྱས་ཙང་མཚམས་མཚམས་ལ་འདི་འདྲས་གི་མི་ངོ་རང་ཆ་ཉེས་དེ་འདྲ་ཡ་འདུག་ཨ། བྱས་ཙང་ང་ཚོས་ཀྱིས་ནང་ཟན་ལབ་ཉན་དེ་རྒྱ་ནག་ཁོ་རང་བཙན་པའི་བས་ཏེ་ཞིང་བྲན་ཟེར་དེ་དང་ཡོ་རོབ་བར་མའི་གྱ་ནི་ཅིག་གི་བྲན་གཡོག་ལབ་ཉན་ཇོ་ར་བ་ནུའུ་ནུའུ་ལབ་ཉན་ཅིག་དེ་འདྲའི་ནང་ད་ཅིག་བོད་པའི་གྱི་སྤྱི་ཚོགས་ནང་ལ་དེ་འདྲའི་ཅིག་མི་འདུག་ཨ། ད་ཡིན་པ་ཡིན་ན་ད་ལྟ་ག་རེ་བྱས་ན་ཡར་ལངས་ཞིང་བྲན་ཁྲི་ཚོ་བརྒྱ་ཡོད་རེད་ཞེས་སྐད་ཆ་ཇོ་ར་བ་ལབ་པས་ཁྲི་བརྒྱ། ད་འདིས་ཀྱིས་ང་ཚོས་ཀྱིས་དངོས་གནས་ཀྱིས་ཁྲལ་པ་དེ་ཚོ་དང་དུད་ཆུང་དེ་ཚོ་ཡང་ཞིང་བྲན་བཟོས་བྱ་བཟོས་བྱས་བྱོ་མར་བས་བཟོས་བྱས་པའི་དེ་ཆེན་པོ་ཞེ་བོ་གསོལ་བས་དང་ཨ་ནི་མ་ཡིག་དེ་ལ་བལྟས་བཟོས་བལྟས་བཟོས་ཡོད་རྒྱུ་དེ་ལ་ངར་སློང་ཡས་ལུགས་ཞེ་བོ་བྱས་བྱས་ད་དེ་དེ་འདྲ་སྒྲོལ་དཀར་ལས་སོང་བས་ན་ད་ར་ཕན་ཚུན་གར་ཕྲུག་པོ་ལུགས་བཟོས་བྱས་ཕན་ཚུན་ངར་སླང་བྱས་དཀྲུགས་ཤིང་རྒྱག་ཡས་ཀྱི། བསམ་བློ་ཟེར་ན་འདྲ་དེ་ལྐོག་ཇུས་ཟེར་ན་འདྲ་འདི་འདྲས་ཤིག་ཤུགས་ཆེ་ཞེ་བོ་ཅིག་བྱས་འདུག་བྱས་ཙང་བཅོས་བསྒྱུར་ལས་དེ་གཙོ་ཆེ་ཤོས་དེ་གནས་བབ་འདི་འདྲ་ཅིག་གི་འོག་ནས་བྱུང་འདུག་ད་དེ་བྱུང་བ་འདི་གི་ག་རེ་ཟེར་ན་གྱོང་ག་འདྲ་རག་རེད་ཟེར་ན། མི་དམངས་ང་ཚོས་ཀྱི་མི་སེར་བརྒྱ་ཆ་དང་མ་སོན་ན་བརྒྱད་ཅུ་ཙམ་ཅིག་མི་དམངས་ཟེར་གོ་ར་ད་ང་ཚོས་བོད་མི་བརྒྱ་ཆ་བརྒྱད་ཅུ་ཅིག་རྡུང་རྡེག་ཕོག་ཡས་དང་མི་སེར་བརྒྱ་ཆ་བརྒྱད་ཅུ་འདི་གི་ཨ་ནི་ཁྱིམ་ཚང་གི་ཁ་རྗེ་དབང་ཐང་དང་ཚང་མ་མར་འཕྲོག་ཡས་དགོན་པ་དང། དེ་ཚོ་ཚང་མ་ཉམས་ཆག་འགྲོ་ཡས་པོ་འདི་འདྲས་ཀྱི་ད་ཅིག་གནས་བབ་བྱུང་བ་ཡིན་པ་སོང་ཙང་ད་དེ་ང་ཚོས་ཀྱི་ནམ་རྒྱུན་མི་སེར་ཡིན་པ་ཡིན་ན་འདོད་པ་བྱེད་ཀྱི་མི་འདུག་ཨ་ལགས་ལགས།
རེད་རེད་རེད་བྱས་ཙང་ད་ད་དེ་ཡིན་ན་ད་ལྟའི་ལོ་རྒྱུས་ཐོག་ལ་ཐོན་པའི་དམངས་གཙོའི་བཅོས་བསྒྱུར་ཟེར་ཡག་དེའི་ཐོག་མའི་ཅིག་གི་གྲུབ་སྟངས་དང་དེ་དག་གི་སྐོར་ཅིག་བྱེད་ཡོད་ལ་དེའི་ཐོག་ནས་ཡང་ཏག་ཏག་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་བོད་ཀྱི་ས་གནས་ཁག་ནང་ལོགས་ལ་ད་བཅོས་བསྒྱུར་ཟེར་ཡག་འདིའི་འགོ་བཙུགས་པའི་སྐོར་རེད་དེ་བཞིན་ཨ་ནི་ལེ་ཚན་གོང་མའི་ཁྲོད་ནས་ཡིན་ན་ད་རྒྱལ་བ་རིན་པོ་ཆེ་རྒྱ་གར་ནས་ད་བོད་ལ་ཞབས་སོར་འཁོད་པའི་རྗེས་ལ་དམིགས་བསལ་ད་བོད་ཀྱི་རྒྱལ་ས་ལྷ་སར་ཆ་བཞག་པ་ཡིན་ན་གསེར་ཁྲི་གཅིག་གི་གསར་པ་བཞེངས་གནང་ཡོད་རེད་ལ་ཡང་འདིའི་སྐབས་དེ་རྒྱལ་བ་རིན་པོ་ཆེ་ནས་དུས་འཁོར་དབང་ཆེན་ཅིག་གནང་ཡོད་རེད་བྱས་ཙང་འདི་དང་འབྲེལ་ཡོད་ཀྱི་གནས་ཚུལ་ཅིག་ང་ཚོས་ཡང་འཚམས་ཏེ་ངོ་སྤྲོད་ཞུ་གི་ཡིན། ལྷ་ས་ཁུལ་མདོ་སྟོད་སྨད་ཆུ་བཞི་སྒང་དྲུག་གི་ཚོང་རིགས་འབྱོར་ལྡན་རྣམས་སྐུལ་སློང་བྱས་པའི་ཐོག་ཆོལ་ཁ་གསུམ་གྱི་སེར་སྐྱ་མི་མང་ནས་རང་རང་གི་འཁོས་ལྕོགས་ལ་གཞིགས་པའི་བློས་བླངས་ཞལ་འདེབས་ཕུལ་ཏེ ྋགོང་ས་སྐྱབས་མགོན་ཆེན་པོ་སྐུ་ཚེ་བརྟན་པ་དང་མཛད་འཕྲིན་ཡར་རྒྱས་སོགས་རྟག་བརྟན་དགོས་པ་དུ་མའི་སླད་དུ་གསེར་སྦྱངས་འབའ་ཞིག་ལས་གྲུབ་པའི་འཇིགས་བྲལ་སེང་གེ་བརྒྱད་ཀྱིས་བཏེགས་པའི་བཏེགས་ཤིང་རིན་ཐང་བྲལ་བའི་ཕྲ་རྒྱན་དུ་མས་ཕྱུག་པའི་གསེར་ཁྲི་གསོལ་ལྕོག་རིགས་འགྲེ་དང་ལྷ་ལྡན། ཇོ་བོ་རིན་པོ་ཆེའི་སྐུ་མདུན་དུ་གསེར་ཀོང་ཤིན་ཏུ་ཆེ་ལེགས་ཐུགས་རྗེ་ཆེན་པོ་རང་བྱུང་ལྔ་ལྡན་ལ། གསེར་གྱི་ལྷུང་བཟེད་སོགས་ཕུལ་བ་དང་ཆབས་ཅིག། མེ་བྱ། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན། ཟླ་ཚེས་ནས་ཉིན་གསུམ་རིང་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་སྟ་གོན་དང་བཅས་པ་དང་གོང་ས་ཆེན་པོ་སྐུ་ཚེ་ཡུན་དུ་བརྟན་པའི་ཞབས་བརྟན་སོགས་རྫོགས་ལྡན་གསར་པ་མགྲོན་དུ་བཀུག་པ་ལྟ་བུའི་རྒྱས་སྤྲོས་ཕུན་སུམ་ཚོགས་པ་ཞུས་འདུག་ཟེར་ད་དེ། ལྷ་ས་ལ་རེད། ལྷ་ས་ལ།

ནང་མིས་ཉེས་འགེལ་སྐྱོན་འཛུགས་བྱེད་བཅུག་པ་སོགས་བྱས་པའི་རྐྱེན་གྱིས་དགོན་ཡུལ་ཚང་མས་རྒྱ་མིའི་བྱེད་ངན་སྡུག་སྒུར་བྱེད་ཐབས་མ་བྱུང་བར་ངོ་རྒོལ་བྱས་ཤིང། མེ་སྤྲེལ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ཟླ་བ་གཉིས་པའི་ནང་ལི་ཐང་དགོན་ཆེན་དུ་རྒྱ་དམར་གྱིས་ས་གནམ་གཉིས་ནས་དྲག་པོའི་གཏོར་རྒོལ་བྱས་ཏེ་ས་ཐང་དགོན་དམག་སུ་ཟེར་བ་དེ་ལི་ཐང་ཡིན་མི་འདྲ་འདི་ཚེ་དྲག་འདི་འདྲ་ཅིག་གིས་གི། མེ་སྤྲེལ་ཟླ་བ་གཉིས་པའི་ནང་ལི་ཐང་དགོན་ཆེན་དུ་རྒྱ་དམག་གིས་གནམ་ས་གཉིས་ནས་དྲག་པོའི་གཏོར་རྒོལ་བྱས་ཏེ། བློ་བཟང་མཁས་བཙུན་དང་ལུང་རིགས་མཁན་ཟུར་དགེ་བཤེས་ཨ་ཞང་སོགས་གྲྭ་པ་བགྲེས་པོ་དགུང་ལོ་བདུན་ཅུ་བརྒྱད་ཅུ་ཕེབས་པ་མང་པོ་དམར་བསད་དང། གཡོན་རུ་དཔོན་བསོད་ནམས་དབང་རྒྱལ་དང་ཟླ་རྒོད་པོ་བློ་གྲོས་དོན་གྲུབ་ལ་སོགས་པའི་རང་ཡུལ། རང་ཡུལ་ལ་ཤ་ཞེན་ཅན་གྱི་དཔོན་འགོ་མང་པོ་དམར་བསད་དང། དེ་དང་དུས་མཚུངས། ཆ་ཕྲེང་བསམ་འཕེལ་གླིང་འབའ་ཆོས་སྡེ། སྨར་ཁམས་ཀླུ་ར་དགོན། ཏྲེ་ཧོར་བྲག་འགོ་དགོན་མགོ་ལོག་གསེར་རྟ་དགོན། འདན་ཁོག་གླིང་ཚང་བཅས་ལ་གནམ་ས་གཉིས་ནས་དྲག་གནོན་བྱས། གྲྭ་པ་དང། སྐྱེས་པ་ལོ་གཞོན་ལྷག་ལུས་ཚང་མ་རང་གི་ཁྱིམ་ཚང་དང་བཟའ་ཟླ་བུ་ཕྲུག་བློས་བཏང་གིས་རི་དང་ནགས་གསེབ་ཏུ་བྲོས་ཏེ། གྲྭ་དམངས་དང་བསམ་ཡོད་ཁག་ཅིག་ནས་དྭང་བླངས་བསྟན་སྲུང་དམག་སྒར་སྒྲིག་འཛུགས་ཁོངས་སུ་མ་འཛུལ་མཐུ་མེད་བྱུང་སྟེ་རྒྱ་མིའི་དམག་མི་དང་དོ་པོ་སྐྱེལ་འདྲེན་བཀག་འགོག་རྒྱ་མིའི་དམག་ཚུགས་ཉུང་ཚང་མར་བཅོམ་འཕྲོག་སོགས་ངོ་རྒོལ་གྱི་འཐབ་རྩོད་མང་པོ་བྱས་པ་རེད་ཟེར་ད་དེ་ཁམས་ཀྱི་ནང་ལ་བྱུང་བ་དེ་ག་དེ་ཡིན་མི་འདྲ། སྔ་ལོ་རང་སྐྱོང་ལྗོངས་བཙུགས་པའི་རྗེས་སུ་ཆབ་མདོར་རྒྱ་མིའི་དཔོན་རིགས་ཚོས་ཚོགས་འདུ་རྒྱ་ཆེན་པོ་ཞིག་བསྡུ་བསྐོང་བྱས་ཏེ་བོད་ལ་ས་ཞིང་བཅོས་བསྒྱུར་སྔ་ཕྱི་མ་གཏོགས་བྱེད་རྒྱུར་ངེས་པས། ཉེ་དུས་རང་སྐྱོང་ལྗོངས་ཏཱ་ལའི་བླ་མ་རིན་པོ་ཆེ་ནས་བཅོས་བསྒྱུར་ཐད་གྲོས་ཆོད་དོན་ལྟར་མི་མང་གི་བློ་མོས་དང་བསྟུན་ཏེ་བྱེད་དགོས་པས་ད་ལྟ་དུས་སུ་བབ་མིན་གསུངས་ཀྱང་པཎ་ཆེན་རིན་པོ་ཆེས་བཅོས་བསྒྱུར་འཕྲལ་དུ་བྱེད་དགོས་གསུངས་ཡོད་པ་རེད། དེར་བརྟེན་ད་ལམ་ཁྱོད་ཚོར་གོ་བསྡུར་བྱེད་རྒྱུར་ཆབ་མདོའི་ས་ཁུལ་དུ་ས་ཞིང་བཅོས་བསྒྱུར་བྱེད་ཆེད་ལན་གསལ་དགོས་ཚུལ་དང་པོ་ཆབ་མདོའི་བཅོས་བསྒྱུར་དེ་ལ་ཁོང་ཚོས་ཁྱད་པར་བཤད་པ་ཡིན་པ་འདྲ་རྒྱལ་བ་རིན་པོ་ཆེས་ནི་བཅོས་བསྒྱུར་དེ་ཨ་ལས་གནས་སྐབས་མ་བྱེད་ཤིག་གསུང་གི་འདུག་པཎ་ཆེན་རིན་པོ་ཆེས་ནི་འཕྲལ་དུ་བྱས་གསུང་གི་འདུག་ད་ཁྱེད་རང་ཚོ་མི་མང་གི་བསམ་འཆར་ག་རེ་ཡོད་ཟེར་ན་དང་པོ་ཆབ་མདོའི་ཁུལ

རྒྱ་མིའི་ཚོགས་འདུ་ཚོགས་དུས་མི་དྲག་འགའ་ཤས་ཉི་མ་མང་པོ་རྒྱ་མིའི་དམག་སྒར་ནང་བཙན་ཉར་བྱས་ཏེ་དྲི་བ་མང་པོ་བྱས་མཐར་ཁོ་ཚོས་བཅོས་བསྒྱུར་བྱེད་རྒྱུ་འུ་ཐུག་ཐབས་ཟད་ཀྱིས་ཁས་ལེན་བྱེད་དགོས་བྱུང་མཚམས་ས་ཁུལ་དེར་འཐུས་མི་ཚོས་བཅོས་བསྒྱུར་ཞུ་སྐུལ་བྱས་ཚུལ་དྲིལ་བསྒྲགས་བྱས་པའི་རྗེས་ལ། ཁས་ལེན་བྱེད་མིའི་འཐུས་མི་ཚོ་དང་ཞིང་འབྲོག་སེར་སྐྱ་མང་པོ་ཞིག་མེ་མདའ་དང་མདེའུ། ཟ་རྒྱུ་ཕྲན་བུ་ཁྱེར་ཏེ་རི་སྟོང་དང་ནགས་གསེབ་སུ་གབ་ཡིབ་བྱས། སྡེ་དགོན་འགའ་ཤས་ནས་དང་བླངས་བསྟན་སྲུང་དམག་སྒར་ནང་ཟླ་སྒྲིལ་གྱི

བོད་ནང་ལ་ད་བོད་གཞུང་ལ་དྲི་ལོག་སྐོར་གསུམ་ལུགས་བཤད་རོགས་བྱས་ཙང་དེ་བྱེད་དུས་སྐོར་སུ་ད་མི་འདོད་པ་འདུག་དང་འདོད་དགོས་མི་འདུག་ཟེར་སོ་ར་དཔེ་བཞག་བཞག་ན་པཎ་ཆེན་རིན་པོ་ཆེ་གིས་བྱས་པ་ན་མང་གཙོའི་བཅོས་སྒྱུར་ཡང་ལམ་སང་བྱེད་དགོས་འདུག་གསུང་ཡས་དང་ཨ་ནི་རྒྱལ་བ་རིན་པོ་ཆེས་ད་དབུ་ཁྲིད་པའི་བཀའ་ཤག་གི་ངོས་ནས་དུས་ཚོད་དེ་ལ་ག་རེ་ཟེར་ན་མང་གཙོའི་བཅོས་སྒྱུར་ཕར་ཕར་འགྱངས་བྱེད་དགོས་ཡས་ཀྱི་དགོངས་གཞི་དེ་འདྲ་བཏོན་ཡོང་དུས་སྐོར་སུ་ད་ཀྲོའུ་ཨེན་ལེ་བརྒྱུད་ཀྱི་མའོ་གིས་མང་གཙོའི་བཅོས་སྒྱུར་ཨ་ནི་ལོ་དྲུག་འགྱངས་མིན་ན་དཔེ་དེ་ད་དེ་ལས་དང་མང་གཙོའི་འདོད་དུ་ནི་བཤད་ན་མི་མང་གིས་ནི་བོད་གཞུང་གི་ནི་དགོངས་ཚུལ་ག་རེ་ཡོད་པ་དེ་ལ་བསྟུན་གིན་བསྟུན་གིན་ནི་ཐག་གཅོད་བྱེད་ཀྱི་ཡིན་ཟེར་བའི་སྐད་ཆ་དེ་བཤད་རྗེས་རྒྱལ་བ་རིན་པོ་ཆེ་ཕར་ལྷ་ས་ལ་ཞབས་སོར་འཁོད་རེད་བ། བྱས་ཙང་ཡིན་པ་ཡིན་ན་ལ་ཡང། ད་ལྔ་བཅུ་ང་བརྒྱད་ཀྱི་ལོ་ལ་ཁོ་ཚོས་ཀྱིས་རྒྱལ་བ་རིན་པོ་ཆེ་ཕར་ཞབས་སོར་འཁོད་པ་དང་ནི་ལོ་དྲུག་ཕར་འགྱངས་བྱེད་ཀྱི་ཡིན་ཟེར་གྱི་ཀྲོའུ་ཨེན་ལེ་གིས་མའོ་ལ་ཞུས་རྗེས་ལོ་དྲུག་ཕར་འགྱངས་བྱེད་ཀྱི་ཡིན་ཡང་མིན་ན་བོད་གཞུང་ལ་ནི་འདོད་པ་ཡོད་མེད་ལ་ལྟ་གིན་ལྟ་གིན་བྱེད་ཀྱི་ཡིན་ཟེར་བ་དེ་སྐད་ཆ་དེ་རྦད་དེ་རྩིས་མེད་རྡོག་རོལ་རང་བཏང་རྗེས་ཆབ་མདོ་ལ་འགོ་ཚུགས་རེད། དེའི་སྔོན་ལ་མདོ་སྟོད་སྨད་དེ་ཚོ་ལ་ལྔ་བཅུ་ང་བདུན་ནས་འགོ་བཙུགས་བསྡད་ཀྱི་ཡོད་རེད། ཟེར་ན་ལྔ་བཅུ།
མདོ་སྟོད་སྨད་ལ་ལྔ་བཅུ་ང་བདུན་ནས་ཁོ་ཚོ་ལ་དྲི་ལོག་ཁོ་རང་བྱས་ཡོད་མ་རེད་ད་མདོ་སྟོད་སྨད་ཟེར་ན་བོད་གཞུང་གི་མངའ་ཁོངས་མ་ཡིན་པའི་གི་བོད་ཀྱི་ས་ཆ་ཞིག་རེད། དེ་ཚོ་ལ་ལྔ་བཅུ་ང་བདུན་གཡས་གཡོན་ནས་བྱས་རྗེས་འགོ་བཙུགས་རྗེས་ཁོ་ཚོ་ལ་དྲི་ལོག་སྐོར་གསུམ་ཁོ་རང་མ་བྱས་རྗེས་དམངས་གཙོ་བཅོས་བསྒྱུར་བྱེད་ག་བྱེད་ཀྱི་མིན་པས་ཟེར་བ་དེའི་རྒྱུག་པ་ལེབ་རྡུང་ལུ་བྱས་རྗེས་རྒྱལ་ཁབ་གཅིག་གྱུར་བྱས་རྗེས་མང་གཙོའི་བཅོས་སྒྱུར་བྱས་རེད་བ་ད་ང་ཚོས་ཀྱིས་བོད་གཞུང་གི་མངའ་ཁོངས་ལ་ཡོད་སྐྱོ་འདི་ལ་ཨ་ནི་དྲི་ལོག་སྐོར་གསུམ་འདུ་བྱེད་ཀྱི་ནང་ཁུལ་མ་མཐུན་པའི་རྣམ་པ་ཞིག་བྱུང་འདུག་ཨ། པཎ་ཆེན་རིན་པོ་ཆེ་གིས་ཡིག་ཆ་བཞག་པར་ཨ་ནི་མང་གཙོ་བཅོས་སྒྱུར་བྱེད་དགོས་འདུག་གསུངས་པ་དེ་ག་རང་བཞིན་ད་བོད་གཞུང་གི་ནང་མང་གཙོ་བཅོས་སྒྱུར་གནས་སྐབས་བྱེད་དགོས་མི་འདུག་གསུངས་པ་དེ་འདྲའི་བྱས་རྗེས་ད་ལྟའི་དུ་ཅིག་ནང་མ་གཤིན་པ་ཟེར་ན་འདྲ་ཅིག་བསམ་ཚུལ་མ་མཐུན་པ་ལུས་དེ་འདྲ་བྱུང་ཨ་ནི་འདིའི་རྗེས་ལ་རྒྱལ་བ་རིན་པོ་ཆེ་ཕར་ཞབས་སོར་འཁོད་པ་དང་ཆབ་མདོ་ལ་འགོ་བཙུགས་རྗེས་དམངས་གཙོའི་བཅོས་སྒྱུར་བྱས་ཏེ་ཁོ་ཚོས་གིས་ད་དམངས་གཙོའི་བཅོས་སྒྱུར་བྱེད་ག་བྱེད་ཀྱི་མིན་པས་ཟེར་ཏེ་སྐད་ཆ་དྲི་ཁ་བྱས། དྲིས་ཡོང་མི་མང་སྐོང་རྗེས་དྲིས་ཡོང་དུས་སྒོས་སུ་དངོས་གནས་བྱས་ན་དུས་སྐབས་དུས་དེ་ན་སུ་མི་མང་བརྒྱ་ཆ་ད་མ་སོང་ན་བརྒྱད་ཅུ་ཙམ་ཡང་མིན་ན་བདུན་ཅུ་ཙམ་ཅིག་གིས་བྱེད་ཀྱི་མེད་ཟེར་དང་ཡང་མིན་ན་གནས་སྐབས་བྱེད་ཀྱི་མེད་ཟེར་དེ་འདྲས་ཅིག་རེད་འདུག་བསམ་ཚུལ་དེ། ཡིན་ནའང་ཁོ་ཚོ་ལམ་སང་འཛིན་བཟུང་བྱས་རྗེས་རིམ་པས་ཀྱིས་ག་རེ་ཟེར་ན་ད་བཙན་པོ་དབང་ཡོད་ཀྱི་ཐོག་ནས་དམངས་གཙོའི་བཅོས་སྒྱུར་ལ་གཉིས་ཏེ་འགོ་བཙུགས་ཡས་ཀྱི་ལས་འགུལ་ལུགས་ཅིག་སྤེལ་ཏེ་སྤེལ་གི་འདུག་ཨ་ག་ས་ག་ལ་ག་མཚམས་ཅིག་དེ་ཡིན་པ་ཡིན་ནའང་འདིའི་མཉམ་དུ་ག་རེ་བྱུང་རེད་ཟེར་ན་ད་ལྷ་ས་སྔོན་ལ་ལམ་སང་སྤེལ་མ་ཐུབ་པའི་རྐྱེན་དེ་ཁོ་ཚོ་ད་ལྔ་བཅུ་ང་བརྒྱད་ཀྱི་ལོར་ཨ་ཟང་ངེ་ཟིང་ངེ་དེ་ག་རེ་ཤོར་རེད་ཟེར་ན་མདོ་སྟོད་སྨད་ལ་དམངས་གཙོའི་བཅོས་སྒྱུར་ཁོ་ཚོས་བཙན་བཙན་པོ་དབང་ཤེད་ཀྱི་འོག་ཏུ་དམངས་གཙོའི་བཅོས་སྒྱུར་བྱས་པ་ཡིན་པ་སོང་ཙང་ས་ཁུལ་འདིའི་ཀི་མི་དམངས་མང་པོ་ཅིག་ག་རེ་བྱེད་དགོས་རེད་ཟེར་ན།

འོ་དེ་འདྲས་བྱས་ཡོང་དུས་སྒོས་སུ་ལྷ་ས་ལ་བྲོས་ཡོང་མཁན་འདི་ཚོས་ཀྱིས་མདོ་སྟོད་སྨད་གཉིས་ལ་དམངས་གཙོ་བཅོས་བསྒྱུར་ག་འདྲས་བྱེད་ཀྱི་འདུག་འདི་ཚོ་མར་འགྲེལ་བཤད་རྒྱག་ཡོང་དུས་སྒོས་སུ་ཨ་ནི་རིམ་པས་ཀྱིས་དངོས་གནས་ཀྱི་དམངས་གཙོ་བཅོས་བསྒྱུར་ལབ་མཁན་དེ་ཞེད་སྣང་ཚ་བོ་ཅིག་ཁོ་ཚོའི་ཁ་ནས་བཤད་པའི་གྱི་ཅིག་ཅིག་ཡིན་མདོག་ཁ་བོ་བྱོས་བ་ར་བཅོས་བསྒྱུར་ལ་དེ་མ་ཡིན་པའི་གྱི་དངོས་གནས་ཀྱི་ད་ལྟ་ཐ་ཨེ་ག་སྙད་ཟེར་ན། འདི་ཚོ་སྐབས་དེ་དུས་ད་བོད་ལ་དབང་བསྒྱུར་བྱས་པའི་སྐབས་ལ་ཐ་སྙད་འདི་ཚོ་ཅིག་གིས་མིའི་སེམས་ལ་འགུག་པོ་ཞེ་པོ་ཅིག་གི་ཐ་སྙད་འདི་བེད་སྤྱོད་བཏང་ཡོད་ར་དམངས་གཙོའི་བཅོས་བསྒྱུར་ལབ་དུས་དམངས་གཙོ་ལབ་དུས་ད་ཚང་མ་དགོས་ཡག་ཅིག་ཆགས་བསྡད་ཡོད་རེད་བ་དེ་ག་ནང་བཞིན་ནི་བཅིངས་འགྲོལ་བྱས་རྗེས་ནི་ཞིང་བྲན་དེ་གའི་ལས་ཡར་ལངས་ཞིང་བྲན་ཟེར་མིང་བཏགས་ཡ་ད་དེ་འདྲས་ཀྱི་ཐོག་ནས་སྐབས་དེ་དུས་ད་མིའི་བློ་འགུག་ཡག་གི་ཆེད་དུ་ཁོང་ཚོས་ཐ་སྙད་བེད་སྤྱོད་བཏང་ཡག་གི་ཐོག་ལ་ཡིན་ནའི་ལས་དཔེ་དེ་ཞེ་པོ་ཅིག་གིས་ད་གཏིང་ཟབ་བོ་ཅིག་གི་རེད་དང།
ལ་བ་བྲོས་ག་ལ་རྒྱལ་ན་དེ་འདྲ་ང་ཚོས་ཀྱི་དམར་ཤོག་དེ་དཔེ་དེ་རྣམ་པར་རྒྱལ་ཡས་དེ་དངོས་གནས་བྱས་ན་མར་རྩ་ཆེན་གྱི་གོ་མིན་ཏང་ཡོད་རེད་དེ་མ་ཡིན་པའི་གི་ཏང་ཤོག་ལོགས་ག་ལ་གང་འཚམས་ཡོད་ར་དམར་ཤོག་དེ་དཔེ་དེ་ཕྱོགས་ཡོངས་ནས་འདི་འདྲས་ཀྱི་རྒྱལ་ཁ་ཐོབ་ཡས་དང་དུས་ཚོད་ཐུང་ཐུང་ཅིག་གི་ནང་ལ་འདི་འདྲས་ཀྱི་ཅིག་ཅིག་ཁོ་ཚོས་གི་སྲིད་གཞུང་འཛུགས་ཐུབ་ཅིག་རྒྱལ་ཁ་ཐོབ་ཡས་ལུག་དེ་མི་མང་བློ་འགུག་བྱེད་ཡས་གི་མི་མང་དང་འབྲེལ་འདྲིས་བྱེད་ཡས་གི་ཁོ་ཚོས་གི་ཅིག་ཅིག་བསམ་བློ་ཅིག་བྱས།
དྲིལ་བསྒྲགས་དཔེ་ཁྱད་དེ་ཞེ་པོ་ཆེན་པོ་ཅིག་རེད་བ། གོ་མིན་ཏང་ཡིན་ན་གྲོང་ཁྱེར་རྐྱང་ལ་བསྡད། གུང་ཁྲན་ཏང་ཡིན་ན་དཔེ་དེ་གཞི་རིམ་མི་མང་གི་མཐའ་མཚམས་རྐྱང་ལ་བསྡད་ཀྱི་ཅིག་ལས་འགུལ་ཞིག་བྱུང་འདུག་ཨ་ནི་ཁོ་ཚོས་ཀྱི་སྐད་ཆ་དེ་དཔེ་དེ་ག་རེ་ཟེར་ན་ཅིག་མི་དམངས་སེམས་འགུག་ཡས་ཀྱི་སྐད་ཆ་ཅིག་བྱས་ཨ་ནི་དེ་དང་མཉམ་དུ་དྲིལ་བསྒྲགས་དེ་དཔེ། གཙོ་བོ་དེ་མའོ་ཀྲུའུ་ཞི་ཀྱིས་ད་དཔེ་དེ་ཐབས་བྱུས་གཙོ་བོ་ཅིག་དེ་དྲིལ་བསྒྲགས་དེ་ལ་ཤུགས་བརྒྱབ་འདུག

དངོས་གནས་ཀྱི་བསྒྲགས་གཏོང་གི་འདུག་ཡོད་བ་དཔེ་དཀའ་ལས་ཞེ་པོ་དགུ་ཁག་གཉིས་སུ་རེ་ཆོག་དེ་ན་ཁོ་ཚོས་ཀྱི་གཞས་དེ་མཉམ་དུ་ཅིག་བཏང་ཅིག་འགུལ་སྐྱོད་དེ་ཚོ་མཉམ་དུ་ལ་བྱེད་དུས་གོ་སུ་དཀའ་ལས་ཁག་ཡ་མེ་སྒྱོགས་སུ་རེ་ཅིག་བཟོས་བཤད་གི་འདུག་ལ་དེ་འདྲས་ཀྱི་ཅིག་ཁོ་ཚོ་ལ་ཅིག་དངོས་གནས་ཀྱི་ངར་ཤུགས་ལོས་ཀྱི་འདུག་དཔེ་བཤད་ན་རྒྱལ་གླུ་དེ་ཡིན་པ་ཡིན་ན་རེད་དཔེ་དེ་ག་རེ་ཟེར་ན་ལམ་སང་ཁོ་ཚོས་རྒྱ་མི་རྒྱལ་གླུ་ཅིག་བཏང་ཡོང་དུས་གོ་སུ་ཁྲག་དངོས་གནས་ག་རེ་ཟེར་ན་ང་ཚོས་ཚ་བོ་བཟོས་སོང་ལབ་ཡས་ཅིག་འདུག་དེ་འདྲས་ཀྱི་ཅིག་ཅིག་རྣམ་པ་ཡོང་ཡས་ལོས་ཅིག་ཚིག་དེ་ཚོ་ཅིག་འདུག་ལ་བྱས་ཙང་དེ་འདྲས་ཀྱི་སྲིད་ཇུས་འདིས་ཀྱི་ཅིག་དམངས་སེམས་འགུག་ཡས་ལོས་ཅིག་ལ་ཁྱད་པར་ཞེ་པོ་ཅིག་འདུག་ད་ཡིན་པ་ཡིན་ན་ད་དེ་ང་ཚོས་ཀྱི་ཞན་ཆ་རེད་བོད་པས་ཀྱི་ལྷག་པར་དུ་མི་མང་གྱི་བསམ་བློ་དཔེ་བཤད་ན་ང་ཚོས་བོད་ལས་སླ་བོ་ཤོས་རེད་དེ་དང་སྐྱོན་གཅིག་དེ་ཡོད་རེད་མི་མང་ལ་བསྟུན་པའི་ཀྱི་ལས་ཀ་ཁྱོན་ནས་བྱས་ཡོད་མ་རེད་ང་ཚོས་མི་མང་དེ་ཧ་ལམ་བ་ཕྱུགས་ལུ་ནང་ལྟར་ལུག་ལུ་ནང་ལྟར་ལུག་རྩིས་བཞག་ལུག་ཅིག་མ་གཏོགས་པས་ཀྱི་འདིས་མཉམ་འདྲེས་བྱས་ཅིག་འདིས་ཀྱི་ནུས་པ་དེ་དང་འདིས་ཀྱི་ཅིག་ཅིག་མི་མང་གྱི་ག་རེ་ཟེར་ན་ཕ་གི་དེ་ཅིག་མི་མང་གི་སེམས་འགུག་བྱས་བྱས་ཅིག་གི་སྟོབས་ཤུགས་འདི་གཅིག་སྒྲིལ་ཡོང་ཡ་ཅིག་གི་བྱུང་ཡོད་མ་རེད་བ། འདི་ང་ཚོས་ཀི་ཁྱོན་ནས་ཁོ་རང་བྱུང་མི་འདུག་ད་ཨ་ཐེ་ཕུན་གཉིས་ཚོང་ནས་དབང་ཡང་རྒྱས་དང་འདི་ཡིན་ཐང་ཅན། གྱིར་བ། མི་མང་གི་བསམ་བློའི་བྱང་ཚད་ཡིན་ན་རེད་སློབ་གསོའི་བྱང་ཚད་འདི་ཞེ་པོ་ཅིག་གི་དམའ་བོ་ཡིན་པ། འདི་འདྲ་གི་ཐོག་ནས་ཨ་ནེ་ཧོབ་དེ་ཁ་ལ་ཅིག་གི་གནས་ཚུལ་གསར་བ་ཅིག་དང་སོ་སོའི་ཉིན་རེའི་འཚོ་བ་དང་ཐད་ཀར་འབྲེལ་བ་ཆགས་པའི་གནས་ཚུལ་ནི་ཅིག་ཐུག་དུས་ག་ནས་དེ་ལམ་སང་མགོ་འཁོར་འགྲོ་ཡ་ཅིག། ད་རེ་བ། ཕུགས་རྒྱང་རིང་པོ་ནི་ང་ཚོས་གཞི་གཅིག་འདི་ལྟར་སྒྲོལ་དཀར་ལགས་གསུངས་པའི་དེ་ག་རང་ད་ག་རེ་ཟེར་ན་ཅིག་ཕྱི་རྒྱལ་དང་བོད་ག་ཚོད་བསྡུར་བ་ཡིན་ན། བོད་ཀྱི་གོ་སྒྲིག་དེ་སྐྱིད་པ་ཡོད་རེད་ད་ཕུགས་རྒྱང་རིང་པོ་བྱས་པ་ན། གར་རྒྱུ་མཚན་སྐྱིད་པ་ཡོད་རེད་ཟེར་རྒྱུ་མཚན་ག་རེ་རེད་ཟེར་ན། གཅིག་ལུས་ཀྱི་དཀའ་ངལ་སོ་དྲུག་དང་ཁ་ལག་གི་གཏད་སོ་གཅིག་དཀའ་ངལ་ལོ་བཅུ་བས་ན། བརྩེ་བའི་སེམས་དེ་རང་ཁོ་ཚང་མ་ལོ་གཙང་རྒྱལ་ཆོས་ལུགས་ཀྱི་གཅིག་བྱེད་ནུས་འདུག་གོ་ཟེར་དཔེར་བཞག་ན་ང་ཚོའི་ཀྱི་འབྲས་སྤུངས་བློ་གསལ་གླིང་གི་གཅིག་ཆོས་གཞིས་ཀྱི་མི་སེར་ཡིན་པ་ཡིན་ན། ཡ་ད་ཁོ་ག་རེ་ཟེར་ན་དེ་ཁྲལ་རྒྱུག་གི་ཡོད་རེད་བླ་མའི་སྟོད་མེད་ལ་ཁྲལ་རྒྱུག་གི་རེད་ནའང་ཁོའི་གི་སེམས་ནང་ལ་དེ་ཁྲལ་གྱི་དཀའ་ངལ་དེ་ཚོར་གྱི་ཡོད་ས་མ་རེད་པ་ག་རེ་ཟེར་ན་སྔོན་མ་བློ་གསལ་གླིང་གི་ཆོས་གཞིས་དེ་འདྲའི་གི་ཕ་གཡུ་ག་དེ་འདྲ་ཞིང་ཁ་བྱེད་དུས་སྐབས་སུ་ཨ་ནི་ཞིང་ཁའི་སྒང་ནས་སྙེ་མ་ཕར་གཅིག་ལ་འོར་ཡོང་གི་རེད་པ་འོར་ཡོང་དུས་སྐབས་སུ་སྙེ་མ་དེ་ཚོ་ཕ་མས་ཕྲུ་གུ་དེ་ཚོ་བསླབ་བྱ་བརྒྱབ་དུས་སྐབས་སུ་སྙེ་མ་གཉིས་ཐོ་གཅིག་དང་མ་ཟགས་པ་བྱས་ཤོག་དེ་འབྲས་སྤུངས་བློ་གསལ་གླིང་གི་ཨ་ནི་ག་རེ་ཟེར་ན་དགེ་འདུན་པ་སྟོང་སྟོང་ཕྲག་བདུན་གྱི་ཨ་ནི་ཞལ་ལག་མཆོད་ཡ་རེད་ད་ཟེར་འདི་འདྲ་ལབ་ཀྱི་ཡོད་རེད་ཟེར་བྱས་ཙང་ད་འདི་འདྲའི་ལབ་སྟངས་འདི་གི་ཐོག་ནས་ང་ཚོའི་གི་ཁྲལ་རྒྱུག་མི་འདི་གི་ད་ཁྲལ་པ་ཟེར་ནའང་འདྲ་ང་ཚོའི་གི་ད་གཡོག་པོ་འདི་གི་གཞི་རྩའི་གི་ཁོ་གཡོག་པོ་རེད་དེ་གཡོག་གླ་ཡོད་མ་རེད་དེ་བསམ་བློའི་ནང་ལ་སྐུ་ཞབས་ལ་ག་རེ་ཆོས་སྦྱིན་ཟིག་བའི་མར་བའི་ཅིག་སོ་སོའི་མཆོད་ཡ་ཡིན་པ་སོང་ཙང་སོ་སོའི་གི་ལས་གི་སྡིག་སྒྲིབ་དག་གི་ཡོད་བསམ་པའི་དགེ་བའི་གི་ཅིག་གི་ལས་ཀ་སྒྲུབ་གི་ཡོད་བསམ་པའི་གི་བསམ་བློ་དེ་བྱེད་དེ་བསམ་བློ་ལ་སྡུག་བསྔལ་ཡོད་ས་མ་རེད་པ། དེ་འདྲ་སོང་ཙང་ཅིག་མི་མང་གི་བསམ་བློའི་ནང་ལ་ག་རེ་ཟེར་ན་ཅིག་བདེ་བ་སྤྲད་དེ་སྟོབས་ཤུགས་སྤྲད་དེ་ཅིག་ཡག་གི་རེད་པ། ད་ཡིན་ན་གནས་སྐབས་དཀའ་ངལ་ཅིག་ག་རེ་ཡོད་རེད་ཟེར་ན་མི་མང་མང་པོ་ཅིག་ལ་དཀའ་ངལ་ག་རེ་ཡོད་རེད་ཟེར་ན། ང་ཚོའི་གི་ད་མཐོ་རིམ་གི་མི་མང་པོ་ཅིག་གིས་ལྷག་པར་དུ་ཆོས་གཞིས་འདི་ཚོས་གི་ཕར་ཚུར་བརྗེ་བོ་རྒྱག་དུས་སྐབས་སུ་མི་སེར་ལ་སྡུག་པོ་ཞེ་པོ་ཅིག་བཏང་ཡས་ད་ད་ཅིག་རྒྱུན་ལྡན་ལུགས་ཆགས་བསྡད་འདུག་ད་དེ་ང་ཚོས་ག་རེ་ཟེར་ན། དངོས་ཡོད་གནས་ཚུལ་ཅིག་རེད་པ་གསང་མ་གསང་ཞེ་དྲག་མི་འདུག་པ་དེ་འདྲ་ཡིན་དུས་སྐབས་སུ། མི་སེར་གི་ངོས་ནས་ད་ག་རེ་ཟེར་ན་ད་གཞུང་ལ་ག་རེ། ང་ཚོའི་གཞུང་རེད་ད་ང་ཚོའི་རྒྱལ་ཁབ་རེད་ད་ང་ཚོའི་གི་དབུ་ཁྲིད་རེད་ད་ཟེར་གི་བསམ་བློ་ལོ། ཉུང་ཉུང། ག་དུས་ཡིན་ནའང་འདིའི་འོག་ནས་ཁྲལ་རྒྱུག་དགོས་མེད་པ་དང་འདིའི་འོག་ནས་ག་དུས་ཐར་ཡོང་བསམ་བསམ་གྱིས་ཅིག་ཅིག་བྱས། ཡ་ད་གང་འདི་ལྡེ་གཉན་འདི་ཚོ་ཡིན་པ་ཡིན་ན་ཅིག་ཁོ་ཚོ་ཡར་ལངས་དུ་བཅུག་ན་སྤྱོད་པ་ལོག་གི་རེད་ད་ཟེར་ཅིག་ལུག་ཁལ་བ་དང་ཧ་ལམ་མི་སེར་དེ་ལུག་ཁལ་བ་ལ་བརྩི་གི་ཡོད་རེད་ད་ལུག་ཁལ་བ་དང་གཅིག་པ་རེད་ཟེར་ཁོ། ལུག་ཁལ་བ་ལ་ནི་དེ་ག་རེད་ཟེར་ན་གཡག་ཁ་བཏགས་པ་བལ་བལ་སྒོར་བ། བལ་བྲེགས་པ་རེད་པ། བྱས་ཙང་འདི་ནང་བཞིན་མི་སེར་ཡར་ལངས་དུ་འཇུག་གི་ཡོད་མ་རེད་ད་ང་ཚོ་ཡོ་རོབ་དེ་ཚོ་ནང་དྲག་དྲག་ལུགས་བྱེད་ཀྱི་འདུག་དེ་ཤ་འཚོ་བ་སྐྱེལ་སྟངས་དེ་འདྲ་བོ་ཅིག་ལ་རེ་མོ་འཛུམ་དཔེ་ཕྱུག་པོ་ཕྱུག་པོ་བྱས་ཡང་མེད་ཉམ་ཐག་ཉམ་ཐག་བྱས་ཡང་མེད་ཁྱོད་ཀྱིས་ཏག་ཏག་ཅིག་ལ་ཡག་ཐག་ཆོད་ཅིག་ལ་ཅིག་འགྲོ་བསྡད་ལུགས་ཅིག་འདུག་འོ་འདི་འདྲའི་ཡག་གི་ཅིག་ཅིག་འགྲོ་སྟངས་ལུགས་ཅིག་སྐབས་དེ་དུས་བཟོས་བཞག་གི་ཡོད་རེད་པ། དེ་བྱེད་དུས་སྐབས་སུ་ད་ག་ལ་ཡོད་རེད་དཀའ་ངལ་འདུག་ཟེར་གི་མི་མང་ལ་འདིའི་བསམ་ཚུལ་དང་ཤུགས་ཆེ་བོ་ཡོད་ས་རེད། ཨ་ནི་འདི་སྙམ་དུ་བསམ་བློ་ཞེ་དྲག་མ་འདུག་ཅིག་རྒྱ་མིས་ཀྱི་པེ་ཤག་སྤྲད་དང་མི་སེར་ལ་རོགས་པ་བྱས་དང་སེམས་འགུལ་ཐེབས་པའི་གི་ཅིག་བྱས་རོགས་མ་ནས་དམག་མི་དེ་ཚོས་གི་སྒྲིག་ཁྲིམས་ཆེན་པོ་གསུམ་དང་དོ་སྣང་བྱེད་དགོས་པ་བརྒྱད་ཟེར་གི་ལས་འགུལ་ཅིག་སྤེལ་ཡོང་དུས་སྒོས་སུ་ཨ་ཧ་བཅིངས་འགྲོལ་དམག་ཡག་པོ་འདུག་ཟེར་བཞིན་གི་ཁོ་ཚོས་གི་དེ་འདྲས་བཟོས་བྱས་རྗེས་གཞི་ནས་ང་ཚོས་གི་མི་མང་ཡང་བློ་འགྱུར་ཡས་བྱུང་བ་མ་རེད་བ་ལགས་ད་དངོས་གནས་གི་དེ་ཚོ་ཅིག་རེད་ཟེར་ད་དེ་ཚོ་ལྟད་མོ་དེ་འདྲ་ཡང་དེ་ཤ་ང་ཚོ་ཅིག་ཡོད་བ་རེད་ལ་དངོས་གནས་གི་མིས་གི་བསམ་བློའི་ནང་ལ་བློ་རྩ་བརྟན་པོ་མེད་སྐྱོ་དེ་ཚོ་མི་མང་ཨ་ནི་པའི་བློ་འགྱུར་དུ་ཨ་དཔེ་ཆ་བཞག་ན་ང་ཚོས་ཀྱི་རིག་གནས་གསར་བརྗེ་ཡིན་པ་ཡིན་ན་རེད་དམངས་གཙོའི་བཅོས་བསྒྱུར་ཡིན་པ་ཡིན་ན་རེད་རྒྱ་མི་དེ་ག་ཙམ་ཡོད་བ་མ་རེད་བ་ལུང་ཁུག་འདི་ཚོ་ལ་ཡིན་ན་འདི་ཚང་མ་ལོ་བོད་པས་བོད་པ་རང་གི་ཅིག་ག་རེ་ཟེར་ན་ད་གཏོར་བཞག་རྒྱུ་རེད་བ་ག་སི་གཏོར་མེད་བ་ཡིན་ན་ལྷ་དེ་ལུ་བྱོ་ར་དེ་འདྲ་དེ་གཏོར་མཁན་འདི་ཚོ་ད་ལུང་པ་ཚང་མ་ལ་ཅིག་ཏོག་དབྱིབས་འདི་དུས་དུས་གོ་སི་ལྷ་ས་ལ་ཕོ་གསར་ཞིག་སྐད་རྒྱག་གི་འདུག་ད་གཅིག་ཐོན་གྱི་དང། ཧུར་བརྩོན་ཅན་པ་ཞིག་ཐོན་གྱི་ཡས་མ་སྐད་ཞེ་པོ་བྱེད་གི་འདུག་ཚལ་ཉོ་ག་འགྲོ་གི་འདུག་ཅི་ཡིན་ཉན་གི་འདུག་ཟེར། སྔོན་མ་དགོན་པ་གཏོར་མཁན་དགོན་པ་གཏོར་མཁན་གྲས་དེ་ཚོ་ཁོ་ཚོ་གྲས་ཡིན་ས་རེད་ལབ་གི་འདུག་ཧ་ལས། བྱས་ཙང་བྱས་ཙང་འདི་འདྲའི་ལུས་གཅིག། བྱུང་འདུག་གནས་སྟངས་གཅིག་དེ་འདྲའི་ལུས་བྱུང་ཡོད་རེད་ལབ་ཨང་ལགས། བྱས་ཙང་ག་ད་སྐབས་དེ་དུས། བོད་ཀྱི་སྤྱི་ཚོགས་འདིའི་གནས་སྟངས་ཀྱི་ཐོག་ནས་ད་དམངས་གཙོའི་བཅོས་བསྒྱུར་ཟེར་ཡ་དེ་ནི་རྒྱ་ནག་གིས་འཆར་གཞི་ལྡན་པའི་ངང་ནས་འདུག་སེ་བྱེད་ཡོད་རེད་ད་ཡིན་ནའི་ལས་སྐབས་དེ་དུས་ང་རང་ཚོ་བོད་ཀྱི་ཡ། ད་ལྟ་གོང་ལ་གསུང་ཡག་གི་ནི་མདོ་སྟོད་སྨད་ཁུལ་ལ་ད་དམངས་གཙོ་བཅོས་བསྒྱུར་འདི་སྔོན་ལ་མགོ་གཅིག་བཙུགས་པ་རེད་ལ་ད་ཁམས་ཁུལ་ལ་ཆ་བཞག་ནའི་ལས་ངོ་རྒོལ་བྱེད་ཡག་གི་ད་གནས་ཚུལ་དེ་གའི་རིམ་པས་ཐོན་ཡོང་གི་ཡོད་རེད་ཡང་དེའི་མཚམས་དེ་རྒྱ་གར་གྱི་སྲིད་བློན་བོད་ཀྱི་རྒྱལ་ས་ལྷ་ས་གདན་འདྲེན་ཞུས་པ་དང་ཡིན་ནའི་ལས་སྐབས་དེ་དུས་ནི་ཆབ་སྲིད་ཀྱི་ད་གནས་སྟངས་མང་པོ་གཅིག་གི་ཐོག་ནས་ནི་དེ་འདྲའི་ཞུ་ཐུབ་ཡོད་མ་རེད། འདིའི་སྐོར་ལ་ཡིན་ནའི་ཡང་སྐུ་ངོ་ཞེ་དགའི་དབུ་འཇུག་བདེ་ལྡན་མཆོག་ནས་སྡུག་གསུང་བགྲོས་ཞིག་གནང་ཤག། ད་ཁོང་ཚོའི་ཚང་པའི་ནང་ལ། རྒྱུ་རྒྱུ་ཕན་ཐབས་དེ་གའི་སྡེ་དཔོན། སྡེ་མི་ཁོང་ཡིན་རྐྱང་ལ་ཆ་བཞག་ནས། རང་སྐྱོང་ལྗོངས་ཁོངས་མེད་མཛངས། ཡིན་རྐྱང་ལ་ཆ་བཞག་ནས་བཅོས་བསྒྱུར་ཇེ་ཡང་ཆེ་བའི་འདྲ་འདུག་དེ། འདི་ལམ་ལ་མ་འཇོན་པ་བྱས་ངོ་རྒོལ་ལངས་པ་རེད་ད་མི་གེ། ངོ་རྒོལ་ཤུགས་ཆེན་པོ་ལངས་པ་རེད་ད། བོད་པ། མི་སེར་ལ་དྲི་བ་ཙམ་མ་བྱས་པར་བཅོས་བསྒྱུར་ཇེ་ཡང་ཆེ་བ་དེ་ངོ་ལོག་མགོ་ཚུགས་རེད་ད། ངོ་ལོག་ཟིང་འཁྲུག་གི་མགོ་ཚུགས་དེ། དམག་གི་མི་རྗེ་དེས། འདི་རྒྱུ་གཞོན་ནུ་གཉིས་ཀར་ཕྱིས་ཐོག། བྱེད་ཀྱི་ཡོད་པ་རེད། བོད་མི་ནི་ཤར་དར་རྩེ་མདོ་ནས་ནུབ་ལ་དྭགས་ཚུན་བོད་ཁོངས་མི་རིགས་གཅིག་པ་ཡིན་ཞིང་སྐྲ་རྩེ་གཅིག་ནས་འཐེན་ན་མགོ་བོ་ཡོངས་རྫོགས་འགུལ་བ་ལྟར་གདོན་གཅིག་ཟིན་གྱི་ན་ཚར་ངོས་འཛིན་བྱེད་རྒྱུར། ངོས་འཛིན་གཅིག་གྱུར་བྱེད་རྒྱུ་ཡིན་པས། རྗེས་སུ་རྒྱ་དམར་ལས་བྱེད་པའི་ཧ་ཉིས་གསལ་པོ་རྟོགས་ཏེ། ཁམས་ཕྱོགས་རུ་སྡུག་པོ་བྱུང་བ་འདི་ག་འདི་གང་ག་སྡུག་བསྔལ་མཉམ་སྐྱེད་རེད་བ་དེ་ལྟ་དབུས་ཕྱོགས་ཀྱི་སྡུག་བསྔལ་བོད་པ་གང་གས་བྱེད་ཀྱི་ཡོད་རེད་ང་ཚོ་གཅིག་པ་ཡིན་ད། མི་གེ་ཨེ་ནི་འདི་འདྲའི་བཙན་གནོན་དང་གཙང་སྒྲིག་གི་མི་འདུག་སེ་ནམ་རྒྱུན་དེ་ལྟ་དབུས་དེ་གཙང་བ་གང་ག་ལོ་ནས་བཏིང་གི་ཡོད་རེད་དེ་འདྲའི་སོང་ཙང་རྒྱ་མིས། ཡང་སྲིད་ཇུས་འདྲ་པོ་བྱས་ནས་ད་བཀའ་མོལ་གནང་ཡས་དེ་ཡང་བོད་གཞུང་བཏང་དགོས་ཡས་ཁམས་ཇི་ལྟར་ལས་བཀའ་མོལ་གནང་ཡས་དེ་ཡང་བོད་གཞུང་བཏང་ཡས་ཐབས་ཤེས་བྱེད་དང་པོ་ད་རྒྱ་མི་ཁོ་ཡིན་ཡང་བྱས་ནས་བོད་གཞུང་ལ་དྲི་རྩད་མེད་པ་བཅོས་བསྒྱུར་བྱེད་རྐྱང་བྱས་པ་རེད་ད་བྱེད་རྐྱང་དེ་ལམ་ལ་མ་ཕྱིན་ཙང་ད་གཞི་ནས་ཡང་བོད་གཞུང་ལ་འདི་གཞི་ནས་ཞུས་ནས་འབྲི་ཆུ་ཤར་ནུབ་ཁམས་རིགས་ཚོར་བཀའ་མོལ་གནང་ན་རེ་ཞིག་མགོ་བོ་འཁོར་གྱི་རེད་བསམ་པའི་རེ་ངན་འཆང་ནས་ལྷ་ས་རང་སྐྱོང་ལྗོངས་ཐོག་མོལ་བསྡུར་ཞུས་པ་ལྟར་ཁམས་ཕྱོགས་བཀའ་མོལ་གནང་བར། ཀརྨ་པ་རིན་པོ་ཆེ་དང་ང་ཕོད་ངག་དབང་འཇིགས་མེད་སྤོམ་མདའ་བུ་སྟོབས་རྒྱལ་བཅས་བཏང་བས་ཁོང་ཚོས་བཀའ་མོལ་གནང་རྒྱུའི་དབང་ཆ་དེ་ཁྱད་མཚར་པོ་ཞིག་ཡོད་རེད་ཟེར་ཁོང་ཚོ་བཀའ་མོལ་གནང་ཡག་དབང་ཆ་དེ་དེང་སང་ཞིག་ཐེག་ཤོག་རེད་བཀའ་མོལ་གནང་ག་ཐེགས་སྲིད་གོ་རེད་བཀའ་མོལ་གནང་ག་ཐེགས་ན་དབང་ཆ་དེ་ལ་ད་རྒྱ་མིས་བཅོས་བསྒྱུར་མ་བྱེད་པ་ཅིག་ད་ཁམས་པས་རྒྱ་མིའི་ངོ་རྒོལ་མ་བྱེད་པ་ཅིག་ད་དངོས་གནས་བྱས་ན་འདི་རེད་པ་འདི་རྩ་ནས་ཡོད་མ་རེད།

ད། གདན་ཞུ་གནང་ཡག་གི་དུས་ཚོད་སླེབས་ཡོད་རེད། སྔོན་ཐོན་གྱི་གདན་ཞུ་གནང་ཡག་དུས་སུ་སླེབས་སྐབས་རྒྱ་མིས་བོད་ནང་བོད་བརྒྱུད་ལ་མི་གནས་པའི་ཁྲིམས་མེད་ལུགས་འགལ་གྱི་བཙན་གནོན་བྱས་རྐྱེན། ཁོང་ཚོའི་སྐྱག་རྫུན་དེ་ཐོན་འགྲོ་གི་ཡོད་རེད། ད་ཁམས་ཕྱོགས་རྒྱལ་བརྒྱུད་ནས་ད་རྒྱ་མིའི་ངོ་རྒོལ་ཞེ་པོ་ཅིག་བྱས། དེ་ལ་བརྟེན་ནས་རྒྱ་མིའི་དམག་མི་མང་པོ་བཅས་གྲ་སྒྲིག་ཅིག་བྱས། ཨ་ནི་བོད་པའི་མི་དེ་རྒྱ་མི་ལ་རྩ་ནས་མ་དགའ་བ་དེ་པཎྜིཏ་ནེ་རུས་མཐོང་ཡོང་བསམས་ནས། ད། བོད་གཞུང་ཞུ་ཡག་ལ་ད་ཁམས་ཕྱོགས་གནས་ཚུལ་རེ་བ་སྡུག་པོ་འདི་འདྲ་ཅིག་ཡོད་ཙང་པཎྜིཏ་ནེ་རུ་ཕེབས་ན། ནི་པཎྜིཏ་ནེ་རུའི་སྐུ་ཕྱྭ། ང་ཚོ་རྒྱ་མི་ལ་ནི་འགན་ལེན་བྱེད་ཐུབ་མི་ཡོང་ཟེར་བྱས་ད་བོད་གཞུང་འདི་ཞུས་པ་རེད་བྱས་ཙང་ད་དུས་ཚོད་རེད་ཁོས་ཁ་ནས་མ་ནས་ཡར་སྐྱབས་མགོན་ཏཱ་ལའི་བླ་མ་རིན་པོ་ཆེ་དབུས་བོད་མི་སེར་སྐྱ་ཚང་མས་གདན་འདྲེན་ཞུ་རྒྱུར་དགའ་མོས་ཆེན་པོ་ཡོད་པ་ཕྱོགས་མཐུན་ཁར། ནེ་རུ་ཕེབས་འདོད་ཡོད་རེད་བོད་གཞུང་ནས་གདན་འདྲེན་ཞུ་འདོད་ཡོད་རེད་རྒྱལ་བ་རིན་པོ་ཆེ་གདན་འདྲེན་ཞུ་གནང་འདོད་ཡོད་རེད་བོད་མི་ཕྱོགས་ནས་སྐུ་ཕྱྭར་གནོད་སྐྱོན་གང་ཡང་མི་བྱེད་པ་འགན་བཞེས་གཙང་མ་ཐུབ་ཀྱི་ཡོད་རེད་ད་བོད་མི་ཕྱོགས་ནས་གནོད་སྐྱོན་མི་བྱེད་པ་ཐུབ་ཀྱི་ཡོད་རེད་དེ།

འགན་བཞེས་གཙང་མ་ཐུབ་པ་བཅས་དེ་ལྟར་ཡང་རྒྱ་མིས་ཁམས་བརྫུས་བཏང་སྟེ་མི་སེར་གཏོར་བཅོམ་བྱས་པ་ལྟར་སྲིད་བློན་ནེ་རུའི་སྐུ་ཕྱྭར་ཡང་གནོད་སྐྱོན་བྱུང་ཚེ་སུས་ཀྱང་བློས་འཁྱུད་དཀའ་བས་གདན་ཞུ་ཞུ་རྒྱུ་ཕར་འགྱངས་བྱེད་དགོས་བྱུང་བ་རེད་ད་གདན་ཞུ་ཞུ་རྒྱུ་འགྱངས་པ་རེད་ད་དེ་ནས་ས་ཁྱི་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ཟླ་བ་བརྒྱད་པའི་ནང་ལ་སྲིད་བློན་ནེ་རུ་འབྲུག་ཏུ་ཕེབས་སྐབས་རྣ་སྟོད་ལ་ནས་བོད་ས་རིན་ཆེན་སྒང་དང་གྲོ་མོ་ཨ་སམ་བརྒྱུད་འབྲུག་ཧྭ་ཕྱོགས་སུ་ཕེབས་ཏེ་བོད་ཀྱི་ས་ཐོག། ཞབས་བཅགས་ཙམ་ལས་ལྷ་སར་གཟིགས་སྐོར་དུ་གདན་ཞུ་ཞུ་རྒྱུ་མ་བྱུང་བས་བོད་མི་རྣམས་བློ་ཕམ་ཆེན་པོ་བཟོས་ཤིང། སྐབས་དེར་བོད་ཕྱོགས་ནས་གྲོ་མོར་འཚམས་ཞུ་འབུལ་བར་བཀའ་བློན་ཟུར་ཁང་པ་དང་རྒྱ་དམར་གྱི་བོད་སྡོད་སྤྱི་ཁྱབ་ཀྲང་ཅིན་ཝུ་སོགས་ཡོང་བ་རེད། དེ་དུས་རྒྱ་གར་སྲིད་བློན་འབྲུག་ཏུ་ཕེབས་ཏེ་འབྲུག་རང་དབང་རང་བཙན་ལ་ཁས་ལེན་གནང་བ་དང། འབྲུག་ལ་ཕྱི་རྒྱལ་སུ་འདྲ་ཞིག་ནས་གནོད་འཚེ་བྱས་པ་ཡིན་ན་རྒྱ་གར་གཞུང་ནས་སྲུང་སྐྱོབ་གནང་རྒྱུ་ཡིན་པའི་དྲིལ་བསྒྲགས་ཀྱང་གནང་བ་རེད།
ལགས་འོང། ཨ་མདོ་ལ་ཡང་སྐབས་དེ་དུས་ཀྱི་གནས་ཚུལ་འདི་ང་ཚོར་ཡང་འགྲེལ་བརྗོད་ཅིག་གནང་རོགས་གནང་ད་ཁམས་ཁུལ་ལ་སྐབས་དེ་དུས་ཡིན་པ་ཡིན་ན་དམངས་གཙོའི་བཅོས་བསྒྱུར་གྱི་དབང་གིས་ད་དཀའ་ངལ་མང་པོ་ཅིག་འཕྲད་ཡོད་རེད་ལ་ཨ་ནི་ཡང་རྒྱ་གར་གྱི་སྲིད་བློན་རྒྱལ་བ་རིན་པོ་ཆེ་རྒྱ་གར་ལ་ཞབས་སོར་འཁོད་གནང་པའི་སྐབས་ལ་གདན་འདྲེན་ཞུ་ཡག་བཀའ་མོལ་ཅིག་བྱུང་གནང་ཡོད་རེད་ཡིན་ནའི་ལགས་ད་རྒྱ་གར་གྱི་སྲིད་བློན་བོད་ཀྱི་རྒྱལ་ས་ལྷ་ས་བར་ལ་ཕེབས་ཐུབ་ཡོད་མ་རེད་ད་སྐབས་དེ་དུས་ཡང། བསྟན་སྲུང་དང་བླངས་དམག་གི་གནས་སྟངས་འདི་ག་འདྲ་ཅིག་ཆགས་བསྡད་ཡོད་ན་ད་རྒྱ་ནག་གི་སྐབས་དེ་དུས་ཡང་རྒྱ་གར་གྱི་སྲིད་བློན་ད་བོད་ཀྱི་རྒྱལ་ས་ལྷ་སར་གདན་འདྲེན་ཞུས་པ་ཡིན་ན་ཨ་ནི་དཀའ་ངལ་འཕྲད་གི་ཡོད་ད་དེ་འདྲས་ཀྱི་ཡང་ཅིག་འགྲེལ་བརྗོད་ཅིག་བྱས་ཡོད་རེད་བ། རེད་འགྲོ་ག་ལ་ད་རྒྱ་གར་གྱི་སྲིད་བློན་བོད་ལ་བརྒྱུད་ན་ད་སྔོན་མ་བཀའ་མོལ་ཅིག་བྱུང་རེད་བ་རྒྱལ་བ་རིན་པོ་ཆེ་རྒྱ་གར་ལ་ཆིབས་སྒྱུར་གནང་དུས་སྐབས་སུ་ད་ནེ་རུ་ཁོང་རང་ཡང་ཅིག་ཕེབས་འདོད་ཡོད་སྐྱོ་གི་སྐབས་དེ་དུས་རྒྱུ་མཚན་ག་རེ་རེད་ཟེར་ན་བལྟས་ཚོད་ཅིག་གནས་སྟངས་ལ་འགྱུར་བ་ཕྱིན་མོད་ཀ་བསམ་པའི་གི་དགོངས་པ་དེ་འདྲ་ཅིག་ཏན་ཏན་ཅིག་འཁོར་ཡོད་ས་རེད། གཙོ་ཆེ་ཤོས་རྒྱ་གར་སྲིད་བློན་ག་རེ་བྱེད་ཁ་ཕེབས་རེད་ཟེར་ན་སྐབས་དེ་དུས་འབྲུག་ལ་ཆིབས་སྒྱུར་གནང་རེད་བ། འབྲུག་ལ་ཆིབས་སྒྱུར་གནང་རྗེས་འབྲུག་དེ་ད་རྒྱ་མིའི་འོག་ལ་མ་ཤོར་བའི་ཆེད་དུ་འབྲུག་རང་བཙན་གཙང་མ་ཡིན། ཨ་ནི་ཇི་སྲིད་བར་དུ་འབྲུག་ལ་ཨ་ནི་ཅིག་གཞན་གྱིས་ཅིག་བྱིངས་མགོ་སྐོར་ལུགས་དེ་འདྲ་བྱུང་བ་ཡིན་ན་རྒྱ་གར་གྱི་ནི་རྒྱབ་སྐྱོར་མཐའ་གཅིག་ཏུ་ཡོད། ཟེར་འབྲུག་རང་བཙན་ཡིན་པའི་གི་གསལ་པོ་བཟོས་བཞག་རེད་བ་སྲིད་བློན་ནེ་རུ་གིས་སྐབས་དེ་དུས་ཙམ་པ། རྒྱ་གར་གྱི་ངོས་ནས་ངོས་ངོས་འཛིན་བྱས་པ་དང་རང་བཙན་ཡིན་པ་དང་ཨ་ནི་འབྲུག་དེ་ལ་ནི་གཞན་པའི་གྱི་རྒྱལ་ཁབ་གཞན་པ་དེ་འདྲས་ཀྱིས་ཐུབ་ཚོད་ཅིག་བཤད་མཁན་བྱུང་བ་དང་གཅིག་བཙན་འཛུལ་བྱེད་མཁན་ཡོད་ན་ནི་དེ་ལ་རྒྱ་གར་གྱི་ནི་བས་གེགས་གཅིག་ཆོང་གཅིག་ཡིན། དོན་ངོ་མདོག་ཕྱིན་ན་འབྲུག་རྒྱལ་ཁབ་དེ་རྒྱ་གར་གྱི་སྲུང་སྐྱོབ་ཀྱི་ཅིག་རྒྱལ་ཁབ་ཅིག་ལ་ཉར་འཇོག་བྱས་འདུག་ཨ་ལ། ད་དེ་དེ་འདྲ་རེད་འདུག་ཨ། ལོའོ། ཨོ་ད་འབྲུག་ད། རྒྱལ་ཁབ་རེད་དེ། ཡིན་ནའང་དོན་དག་ལ་ག་རེ་ཟེར་ན། འབྲུག་གི་གནས་ཚུལ་ག་རེ་ཡིན་ན་རྒྱ་གར་གྱི་བས་འབྲུག་ལ་དེ་བཅའ་སྡོད་བྱེད་མཁན་གྱི་གཞུང་ཚབ་བརྒྱུད་བྱས་ཅིག་འགྲོ་དགོས་ཀྱི་འདུག་ཨ་གནས་ཚུལ་ཆུང་ཙག་ཆུང་ཙག་དེ་ཚོ་དང་ཡང་སྙན་སེང་དང་མ་སོ་ན་ཞུ་གི་འདུག་ཨ། གཞི་རྩའི་ཁོ་རང་ཚོ་ལ་རང་དབང་དང་ཚང་མ་ཅིག་ཡོད་རེད་བ། ཡིན་ནའང་རྒྱ་གར་ལ་ཕར་འབྲེལ་བ་བྱེད་ཡས་ཟེར་དགོས་རེད་ག་རེ་ལབ་དགོས་རེད་དེ། ཨ་ལས་སྲིད་བློན་མོ་དྷི་ཡིན་པ་ན་ཅིག་ལ་སྲིད་བློན་ཁོ་ལོ་མ་ག་ལོ་འབྲུག་དེ་ཚོ་ལ་ཕར་དྲི་བ་གནང་ཡ་དང་དེ་འདྲ་ཡག་པོ་འདུག་ཨ་བྱས་ཙང་འདི་ཡི་གི་གཙོ་ཆེ་ཤོས་དེ་འདི་རེད་ད་དེ་དང་འབྲེལ་བྱས་ཨ་ནི་ཨེ་ཙ་ནེ་རུ་གིས་ག་རེ་བྱུང། ཁས་ལེན་ལོས་བྱས་རེད་ད་ཁས་ལེན་བྱས་རྒྱུ་དེ་ལ་ལྔ་བཅུ་ང་གཉིས་ཡན་ཡོད་འདུག་ཚུལ་ལ་རྒྱལ་བ་རིན་པོ་ཆེ་མཇལ་བྱས་ད་དེའི་སྔོན་ལ་དངོས་གནས་ང་རང་ཚོའི་བོད་པའི་ཡང་ནོར་ཡོད་པ་རེད་ཨ་ནི་ནེ་རུ་ཡི་གི་ཡང་ལྟ་ཚུལ་ག་རེ་ཟེར་ན་ད་ཅིག་ནོར་བ་ཞུ་གི་མ་རེད་བས་ཅིག་ཆ་དེ་བས་ར་ག་ཚ་དེ་མི་ང་གོང་ཡིན་པ་གི་ཁས་ལེན་བྱས་རྒྱུ་དེ། ཡིན་པ་ན་ཕྱི་ལོ་ལྔ་བཅུའི་ནང་ལ་ང་གཉིས་ཡོང་དུས་ལ་ནེ་རུ་དང་རྒྱལ་བ་རིན་པོ་ཆེ་རྒྱ་ནག་ལ་མཇལ་འཕྲད་བྱུང་རེད་བ། རྒྱ་ནག་ལ་མཇལ་འཕྲད་བྱུང་ཡོང་དུས་སྐབས་སུ་སྐབས་དེ་དུས་ཙམ་པ་དེ་ནེ་རུ་གིས་རྒྱལ་བ་རིན་པོ་ཆེ་མཇལ་བ་དང་དངོས་གནས་ཀྱི་གར་ཡིད་དབང་འཕྲོག་བ་དང་རྒྱལ་བ་རིན་པོ་ཆེ་གི་ཅིག་གྲུང་ཤ་ཟེར་དགོས་རེད་ད་དེ་གི་གནང་སྟངས་དེ་ཚོ་དང་དངོས་གནས་ཀྱི་ད་གཞོན་སྐྱེས་ཀྱི་འགོ་ཁྲིད་དེ་ལ་རེ་བ་འདུག་བོད་ལ་རེ་བ་འདུག་དགོངས་ཡས་ཅན་དེའི་སྔོན་ལ་ནེ་རུ་ལ་ད་བོད་ལ་རེ་བ་མི་འདུག་བསམ་བསམ་བྱས་བྱས། བོད་དེ། བསམ་བློ་འདི་འདྲ་འཁོར་ཡོད་ས་རེད། བྱས་ཙང་ད། ནེ་རུ་གི་སྔོན་ལ་ལྟ་ཕྱོགས་ག་རེ་ཟེར་ན་རྒྱ་མིའི་འོག་ལ་རེ་རྡོག་འདོག་བྱེད་ཀྱི་ཡས་དེ། ཁེ་བཟང་བ་ཡིན་པར་སོང་ཙང་རྒྱ་མིས་བོད་ལ་བཙན་འཛུལ་སླེབ་རྒྱ་གར་གྱིས་དེ་འདྲས། དྲག་པོའི་དམག་ཡོང་ན་འགྲིག་གི་མ་རེད་ལབ་པ་དེ་ལ་མ་ཉེས་རེད། ཨ་ནི་རྒྱལ་བ་རིན་པོ་ཆེ་མཇལ་རྗེས། དངོས་གནས་ཀྱི་ད་བོད་དེ། ཨ་ནི་རྒྱ་གར་གྱི་སྲུང་སྐྱོབ་ལ་འབྲེལ་བ་ཤུགས་ཆེ་བ་ཡིན་པར་སོང་ཙང། ད་དེ་ལས་རྒྱ་མི་གི་ཅིག་བཙན་འཛུལ་མ་ཤུགས་ཆེ་བ་སླེབས་པ་ཡིན་པ་སོང་ཙང་ད་འདིས་ཀྱི་གནས་བབ་དེ་ཏོག་ཙམ་ཡག་བཟོ་ཐུབ་ན་བསམ་བསམ་ལོས་ཅིག་བོད་ཀྱི་ཅིག་གནས་བབ་ལོས་ཅིག་རོ་དེ་འདྲས་ལས་དགོངས་ཡས་དང་ང་ཚོ་ལ་འདོད་དོན་ཤི་ན་ཅིག Excuse ཟེར་ན་འདྲ་ང་ཚོ་ལ་ཅིག་སེམས་གསོ་ཟེར་ན་འདྲ་དེ་འདྲས་ཀྱི་ཆེད་དུ་ཅིག་ནང་གི་རང་དབང་དེ་ཏོག་ཙམ་ཆེ་རུ་གཏོང་ཐུབ་ཡས་ཀྱི་ཅིག་ཅིག་བསམ་བློ་དགོངས་བྱས་ནེ་རུ་ཁོ་རང་ཡང་ཅིག་ཕེབས་འདོད་ལོས་ཡོད་ས་རེད་ད་གང་བྱས་ཅིག་ཅིག་ཕྱོགས་གཅིག་ནས་བྱས་པ་ཡིན་ན་ང་ཚོས་ད་དེ་རེད།

རིམ་པས་ཀྱི་སྐྱོ་རུ་འགྲོ་གི་ཨ། པཉྩ་ཤི་ལ་ཡེ་དེ་ཤ་ཁ་དང་ཆེ་རེ་དེ་ཚུལ་ཁྲིམས་ཆེན་པོ་ལྔ་ག་རེ་ཟེར་ན་འདི་ནི་ལོ་བཞི་ལྔ་ཅིག་རྗེས་ལ་དམག་ཤོར་ཚར་བ་མཐའ་མཚམས་ལ་བྱས་ཙང་དེ་འདྲས་ཀྱི་གནས་སྟངས་ཅིག་ཡོད་རེད་དེ་འདྲས་ཡིན་པ་སོང་ཙང་ཁག་དེ་ག་ཚུལ་གྱི་ཟེར་ན་བོད་ནང་བརྟན་ལྷིང་མི་འདུག་ཟེར་ཆུ་བཞི་སྒང་དྲུག་ལ་གཡོ་ཁ་བྱེད་དེ་མི་འདུག་དོན་དངོས་ཐོག་རྒྱ་ནག་ཁོ་རང་ཚོའི་ངོས་ནས་བོད་ཀྱི་རྒྱལ་བ་རིན་པོ་ཆེ་དང་ཨ་ནི་སྲིད་བློན་ནེ་རོ་གཉིས་ག་རེ་ཟེར་ན་མཇལ་འཕྲད་བྱས་དེ་ལ་བཀག་འགོག་བྱས་རྗེས་ག་རེ་ཆེད་དུ་བོད་ཀྱི་ཆབ་སྲིད་ཀྱི་བདེ་དོན་དང་རྒྱ་གར་གྱི་མཐའ་མཚམས་ཀྱི་བདེ་སྲུང་གི་ཆེད་དུ་ཁེ་ཕན་ཡག་པོ་ཅིག་ཐོབ་ཀྱི་རེད་བསམ་པ་དང་རྒྱ་ནག་ཁོ་རང་ཚོ་ལ་ཁེ་ཕན། ཡོང་གི་མ་རེད་བསམ་ཞེད་སྣང་གིས་འདི་གིས་མཇལ་འཕྲད་བྱེད་དུ་བཅུག་མི་འདུག་འདི་འདྲ་ཅིག་ཡིན་ས་རེད་སྐབས་དེ་དུས་ཀྱི་གནས་ཚུལ་གཅིག་ཡོང་ཨེ་ཅིག་དེ་ནང་བཞིན་གྱི། བོད་ནང་ལ་སྐབས་དེ་དུས་མདོ་ཁམས་ཀྱི་མི་མང་པོ་ཞིག་སླེབས་ཡས་དེ་རྒྱ་ནག་གི་དམངས་གཙོའི་བཅོས་བསྒྱུར་དེ་དྲག་པོའི་ཐོག་ནས་བྱས་རེད་བ། མི་མང་གི་འདོད་པ་དང་མ་མཐུན་པའི་མདོ་ཁམས་གཉིས་ལ་དཔེ་བཤད་ན་ཅིག་ལི་ཐང་དགོན་ཆེན་ལ་གནམ་ས་གཉིས་འོག་ནས་རྦད་དེ་དམག་དྲག་གནོན་བྱས་རྗེས་སྐུ་ཞབས་མང་པོ་བཀྲོངས་རེད་དེ་ག་ནང་བཞིན་གྱི་སྨར་ཁམས་ཀླུ་ར་དགོན་ཟེར་སོ་ན་ཆ་ཕྲེང་ཟེར་སོ་ར་དང་དེ་ག་ནང་བཞིན་གྱི་ཁམས་ཏྲེ་ཧོར་གྱི་བྲག་འགོ་སྐྱེལ་རྒྱུ་དེ་ཚོ་དང་ག་ས་ག་ནས་ག་འཇལ་ད་ཅིག་དྲག་གནོན་བྱས་འདུག་དེ་ག་ནང་བཞིན་ཨ་མདོ་ངོས་ལ་དེ་ག་རང་རེད་ད་དེ་མ་ནས་རིམ་པས་རིམ་པས་དྲག་གནོན་ཤུགས་ཆེ་རུ་ཆེ་རུ་ཆེ་རུ་བཏང་ཡོང་དུས་སྐབས་སུ་ཁོ་ཚོ་ཚང་མ་ལྷ་ས་ལ་ཡར། བྲོས་ཐུབ་མཁན་མང་པོ་ཅིག་བྲོས་འཛིང་མཁན་ཅིག་མང་པོ་མ་ཡ་མཉམ་དུ་འཛིང་སྟེ་འདི་འདྲས་ཀྱི་གནས་ཚུལ་འདི་ད་ལྷ་ས་ལ་ཡོད་སྐྱོ་གི་ལྷ་ས་ནང་ལ་མང་ཆེ་གི་མདོ་ཁམས་གཉིས་ཀྱི་ཚོང་པ་མང་པོ་འབྱོར་བ་སྐུ་ཞབས་དང་ཚོང་པ་མང་པོ་གདན་ས་ཁག་ལ་སྐུ་ཞབས་དང་ལྷ་ས་རང་ལ་སྦྲ་ནག་ཞོལ་ནང་ལ་ཚོང་པ་མང་པོ་འབྱོར་བ་འདི་ཚོས་གི་ད། གནས་ཚུལ་དེ་ཡར་འཁྱེར་ཡོང་གི་རེད་པ། གནས་ཚུལ་དེ་ཡར་འཁྱེར་ཡོང་ཅིག་ད་བཅོས་བསྒྱུར་ལ་ནི་དེ་བས་དེ་ཅིག་ཞེད་སྣང་ཚབས་ཆེ་ཡོད་ཡིན་པ། ང་ཚོའི་མཐོ་རིམ་འགོ་ཁྲིད་འདི་ཚོས་ཡང

ཁས་ལེན་ཐབས་མེད་པར་ལུས་ཅིག་གསལ་པོ་ཞེ་པོ་ཅིག་ཆགས། ཨ་ནི་དེ་ག་ནང་བཞིན་གྱི་མདོ་ཁམས་ཀྱི་མི་མང་པོ་ཅིག་ཡར་སླེབས་ཨ་ནི་བོད་ཀྱི་བོད་གཞུང་ངོས་ནས་དམངས་གཙོའི་བཅོས་བསྒྱུར་ལམ་སང་ཁས་ལེན་མ་བྱས་མདོ་ཁམས་ངོས་ལ་ཅིག་ས་གནས་མི་མང་དང་རྒྱ་དམག་རྒྱ་མི་གཉིས་ཡང་འཁྲུག་འཛིང་ཤོར་གྱི་ཡོད་པ་མི་མང་པོ་ཅིག་ལྷ་སར་སླེབས་ཀྱི་ཡོད་པ་དེ་ཚོས་ཡང་དེ་ཡར་རུག་རུག་ཅིག་བྱེད་ཀྱི་ཡོད་པ་འདི་འདྲས་ཀྱི་ཞེད་སྣང་ད་ཕྱོགས་གཉིས་ཆ་ནས་ཞེད་སྣང་ཚ་རུ་དང་ཛ་དྲག་ཏུ་འགྲོ་འདུག་པ། ང་ཚོའི་གི་ངོས་ནས་ཆ་བཞག་པ་ཡིན་ན་ད་རྒྱ་མིས་གི་ད་བྱེད་སྟངས་འདི་ལ་བལྟས་པ་ཡིན་ན་བསྟུན་མཁས་བྱེད་གི་གཞི་ལུས་ཀྱི་ཁྱོན་ནས་མི་འདུག་ཟེར་ཞོར་མར་བས་འདི་ཡང་འཕར་གྱི་འདུག་རྒྱ་ནག་གི་ངོས་ནས་ད་འོ་ད་གྱེན་ལོག་རྒྱག་གི་ཞེད་སྣང་ག་རེ་ཟེར་ན་མདོ་ཁམས་གཉིས་ལ་གྱེན་ལོག་རྒྱག་འགོ་བཙུགས་རེད་བ། ད་ལ་ཁ་ན་མ་ག་ན་མདོ་ཁམས་གཉིས་ལ་གྱེན་ལོག་རྒྱག་འགོ་བཙུགས་རེད་བྱས་ཙང་ད་ལྷ་ས་ལ་མདོ་ཁམས་ཀྱི་མི་མང་པོ་ཅིག་སླེབས་ད་བོད་གཞུང་གི་ཡང་ག་རེད། གྱེན་ལོག་རྒྱག་མི་ཁོ་ཚོ་དང་མཉམ་འབྲེལ་བྱེད་ཅིང་གྱེན་ལོག་རྒྱག་མི་འགྲོ་བསམ་བསམ་གྱི་ཅིག་ད་དུང་ཁམས་ལ་དམངས་གཙོའི་བཅོས་བསྒྱུར་བྱས་བ་འདི་བོད་གཞུང་དང་ལྷ་ས་ངོས་ཀྱི་མི་མང་གིས་གསལ་གསལ་ཐིང་ཐིང་ཧ་གོ་བ་ཡིན་པ་སོང་ཙང་དེ་འདྲས་ཀྱི་རྒྱ་མི་ཁོ་རང་ཚོའི་ངོས་ནས་ད་ཞེད་སྣང་མང་པོ་ཅིག་ཆགས་བསྡད་འདུག་རྒྱལ་བ་རིན་པོ་ཆེ་སྤྱིའི་ཕྱི་ལ་དཔེར་བཤད་ན་ཅིག་མ་གུ་ག་ལ་གཟིགས་མོ་ཕེབས་ག་ཤོག་ཟེར་དེ་ཡང་ཞེད་སྣང་སྤེལ་ཚར་བ་རེད་འདུག་ད་དེ་དག་ང་ཚོ་རྗེས་ལ་ཅིག་འགྲོ་ཆོག་ཡ་ལུགས་འདྲ་བྱས་ཙང་དེ་འདི་གི་གོང་གི་གནས་ཚུལ་དེ་ཚོ་ཁོ་ཚོ་པའི་རྒྱ་མི་ཞེ་བོ་ཞེད་དུའང་བླངས་བ་ལ། ལའོ་བྱས་ཙང་ཀ་ད་དེ་འདྲ་ཅིག་གི་ཐོག་ནས་བོད་ནང་ལོག་ལ་སྐབས་དེ་དུས་གནས་སྟངས་ད་ཛ་དྲག་པོ་ཅིག་གི་ཆགས་ཡོད་ར་བ་ད་དེ་ག་གང་ཀ་ཅིག་གི་ལྔ་བཅུ་ང་དགུའི་གནས་ཚུལ་དེ་མ་བྱུང་པའི་གོང་གི་སྔོན་གི་འགྱུར་བ་ཆེན་པོ་དེ་ག་ཆགས་ཀྱི་ཡོད་ར་བྱས་ཙང་ཏག་ཏག་ཡང་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ཡང་དོན་ཚན་བཅུ་བདུན་འདི་ཨེ་ནི་དོན་ཐོག་ཏུ་ད་མ་གནས་པའི་དབང་གིས་ཡིན་པས་ན་དཀའ་ངལ་འཕྲད་པའི་སྐོར་ལ་ངོ་སྤྲོད་འདྲ་ཅིག་གནང་ཤག་ད་འདི་ནས་འདིར་དབུས་གཙང་ཁུལ་དུ་ས་རྒྱ་མི་དྲག་པོ་ཤུགས་དྲག་པོ་ཤུགས་ཚུད་བརྡལ་ཡོད་པར་བརྟེན། ལྷ་སར་རྒྱ་མིས་བཙན་ཤུགས་ཇེ་རྩུབ་ཏུ་བཏང་སྟེ་ས་བོད་གཞུང་གི་ཤོག་དངུལ་དང་སྦྲག་ཐིའུ་སོགས་ཕྱིར་བསྡུ་བྱེད་རྒྱུ་ཡིན་ཚུལ་བརྗོད་ཁར་ས་བོད་གཞུང་གི་ཤོག་དངུལ་དེ་འདི་ཚོ་གང་ག་བསྡུ་གི་ཡིན་ཟེར་གྱི་ཡོད་འདྲ། དོན་མེད་བོད་དམག་དང་ཡུལ་མི་མང་པོ་རྒྱ་མིས་བསད་པ་རེད་ད་བོད་དམག། བསད་པ་རེད་ཟེར་འོ་དེ་ནས། རྒྱ་མིས་སྐྱོན་བརྗོད་ཀྱི་ཚོགས་དྲུག་མང་པོ་ཅིག་འཇོག་གི་ཡོད་ཅེས་སུན་སྣང་རེད་དོན་མེད་བོད་དམག་དང་ཡུལ་མི་མང་པོ་བསད་པ་དང་རྒྱལ་རྩེ་དཔལ་མགོན་མཆོག་གྲུབ་ཀྱིས་རང་གི་སྤུན་དབང་རྒྱལ་ཕུན་ཚོགས་ཉེས་རྡུང་ཆེན་པོ་བཏང་བ་མི་སེར་རྒྱུ་འཕྲོག་སོགས་ཁྲིམས་འགལ་ཆེན་པོ་བྱས་པ་ལྟ་བུའི་ཟླ་བ་མང་པོ་ཚོགས་འདུ་ཚང་མར་བསླུ་བྲིད་ཀྱི་གཏམ་བརྗོད་དང་ས་ཕྱོགས་ཁག་ལ་བསྐྱོད་དེ་དེ་དང་དེ་འདྲ་བའི་སྐྱོན་བརྗོད་བྱེད་མི་སྐུལ་སློང་བྱས་པ་དང་བཀྲེས་ལྐོག་རྒྱ་ཤུག་གི་གསེར་མདོག་ཅན་གྱི་ཆུ་བཞི་ནོར་གླིང་ཤར་རྩེ་གྲྭ་ཚང་གི་ཡིན་ཚུལ་བཙན་འཕྲོག་ཐོག་བྱེད་དུས་བཟུང་འཁྲིད་དང། རྣམ་གླིང་རྫོང་དུ་སྡོད་པ་ཤན་སོགས་ལྷ་རྒོད། སྐལ་ལས་འཛིན་བཟུང་བྱས་པ་སོགས་གཞུང་བསྟོད་མང་པོ། ས་ཞིང་འཕྲོག་ལེན་སོགས་གྲང་པ་མེ་འོད་དུ་མ་ཆགས་པའི་ཁེ་ཉེན་རྒྱུག་སློང་མང་པོ་བྱས་པ་དང་ས་ད་འདི་ཚོ་གང་ག་རྒྱ་མིས་དཀའ་ངལ་བྱས་པ་རེད་ཟེར་ད་འདི་ཚོ་གང་ག་རྒྱ་མིའི་ཚོགས་འདུའི་ནང་ལ་ས་ད་རྒྱ་མིས་གཏམ་བརྗོད་བྱེད་ཡ་ལ་ཕུག་དམར་པོའི་རྩ་བ་འབུ་གསུམ་གྱིས་ཟོས་པས་སྐྱེ་མི་ཐུབ་པའི་ཚུལ་ལབ་སྟེ་དེ་ནི་གདན་ས་གསུམ་མམ་ཡང་ན་གཞུང་སྒེར་ཆོས་གསུམ་ནས་ཡར་རྒྱས་ཀྱི་མདུན་ལམ་བཀག་པ་ལྟ་བུའི་བརྡ་སྟོན་བྱེད་པ་མ་ཚད་བླ་མ་ལ་ཇག་པ་སེར་པོ་དང་གྲྭ་པ་ལ་རྐུན་མ་དམར་པོ་ཞེས་དངོས་ཅན་གྱི་སྐྱོན་བརྗོད་གྲངས་མེད་ཐོག་ལྷག་པར་དཀར་མཛེས་ཁུལ་གྱི་ཉིན་རེའི་བོད་ཡིག་གསར་ཤོག་ཏུ་ས་ནང་པའི་ཆོས་ཀྱི་བསྟན་པ་འཛུགས་མཁན་ཤཱཀྱ་ཐུབ་པ་ནི་རྒྱ་གར་གྱི་རྒྱལ་པོ་ཟས་གཙང་མའི་སྲས་ཡིན་པ། དེ་ནི་ཚང་མར་བཙན་དབང་དང་གདུག་རྩུབ་ཆེ་བས་ཉེ་འབྲེལ་རྒྱལ་ཁབ་དང། མི་དམངས་ནས་ཁོང་ལ་ངོ་ལོག་བྱས་པར་ནག་གསེབ་ཏུ་བྲོས་ཏེ་མཉམ་པར་བཞག་ནས་སངས་རྒྱས་ཀྱི་ཆོས་ལུགས་བརྩམས་ཏེ་མང་ཚོགས་སྙིང་སྟོབས་ཐོག་ལེ་ལོས་སྐྱོ་ཤས་འབྱུང་བར་བྱས་ནས་ཡང་བསྐྱར་མི་དམངས་ལ་དབང་བྱེད་པའི་དམིགས་ཡུལ་ལ་སླེབས་པར་བྱས་པ་རེད།

སྟོབས་ལགས་བྱས་ཙང་ཏག་ཏག་ཏག་བོད་ཀྱི་བསྟན་སྲུང་དང་བླངས་དམག་དེ་ཡིན་པས་ན་ལགས་སྐབས་དེ་དུས་ག་འདྲ་ཅིག་ཆགས་བསྡད་ཡོད་རེད་དེ་ག་ཡིན་པས་ན་གནད་འགག་ཆེ་ཤོས་ཅིག་རེད་བ། རེད་དོན་དག་ལ་དེ་བསྟན་སྲུང་དང་བླངས་དམག་དེ་གཞི་རྩའི་གི་ཨ་འབྲུག་མགོན་པོ་བཀྲ་ཤིས་ཀྱི་རྒྱུད་ཀྱི་འགོ་བཙུགས་བཞག་གནང་རྒྱུ་ཅིག་རེད་བ། ད་དེའི་གི་ཡོང་སྟངས་འཕེལ་རིམ་ལུགས་དེ་ད་དེ་འདྲ་ང་ཚོས་ཞུས་པ་ནང་ལྟར་མདོ་ཁམས་ལ་དཀའ་ངལ་མང་པོ་ཞིག་འཕྲད་ལྷག་པར་དུ་ལི་ཐང་ངོས་ལ་དཀའ་ངལ་མང་པོ་ཞིག་འཕྲད་དེ་འཕྲད་ཡོང་དུས་ཁོ་སུ་ལྷ་སའི་ནང་གི་ད་ཚོང་པ་ནང་ནས་མདོ་ཁམས་ཀྱི་ཚོང་པའི་ནང་ནས་སྐད་གྲགས་ཆེ་ལོས་དེ་ཨ་འབྲུག་སྦྱིན་བདག་ལབ་ཀྱི་རོ། སྦྱིན་བདག་ལབ་མཁན་དེ་ག་འདྲ་བྱས་ནས་ཐོགས་དེ་གི་འདུག་ཟེར་ན་ལྷ་སའི་སྨོན་ལམ་ཆེན་མོའི་སྐབས་སུ་སྦྱིན་བདག་ཅིག་ཐོན་པ་ཡིན་ན་ད་ཚོང་པ་དེ་སྐད་གྲགས་ཆེ་བོ་དང་ཚོང་པ་དེ་ཞེ་བོ་ཅིག་ད། དཔལ་འབྱོར་དང་མ་སོར་ན་རླབས་ཆེན་པོ་ཞེ་བོ་བརྩིས་གི་འདུག་ཨ་ནི་མིང་ཁོ་རང་ལ་ནི་སྦྱིན་བདག་ཨ་འབྲུག་སྦྱིན་བདག་ཟེར་མིང་ཐོགས་སྟངས་ལོས་དེ་འདྲ་རེད། ཁོ་ཚོས་ཀྱི། ཁམས་འདི་ཚོའི་ནང་ཨ་འབྲུག་སྦྱིན་བདག་ལབ་ག་བྱེད་ཀྱི་རེད། བྱས་ཙང་ཨ་འབྲུག་སྦྱིན་བདག་ཟེར་ཐོགས་སྟངས་དེ་སྦྱིན་བདག་ལབ་མཁན་དེ་ག་རེ་བྱས་ནས་ཐོགས་འདུག་ཐོགས་རེད་ཟེར་ན། ལྷ་སའི་སྨོན་ལམ་གྱི་སྦྱིན་བདག་ཆ་ཚང་ལོ་གཅིག་བྱས་པ་ཡིན་ན་སྦྱིན་བདག་ཟེར་ཐོགས་ཡོང་གི་འདུག་ཟེར་ཚོང་པ་ཆེ་བ་དེ་ད་ཨ་འབྲུག་མགོན་པོ་བཀྲ་ཤིས་རུ་ད་ཁོ་རང་གི་ཕ་ཡུལ་ལི་ཐང་ངོས་ལ་ཅིག་དྲག་གནོན་ཞེ་བོ་བྱས་ཡོད་འདུག་སྐོར་སུ་ད་ག་འདྲེ་བྱས་འདུག་ག་འདྲེ་བྱས་འདུག་ཟེར་གྱི་བསམ་བློ་ལ་ཅིག་འཁོར། དེ་འདྲས་འཁོར་རྗེས་ཡར་མར་ད་གྲོས་བསྡུར་གྲོས་བསྡུར་ལུགས་ཡོང་ཚུལ་བྱས་རྗེས་དང་པོ་དེ་ཁོ་ཚོས་ཀྱི། ལི་ཐང་བ་རང་གི་གཅིག་ཚོང་པ་དང་དེ་ཚོའི་ཆེད་དུ་ད་ང་ཚོའི་བོད་དེ་གཅིག་དཀའ་ངལ་འཕྲད་ཀྱི་འདུག་ག་རེ་བྱེད་ཐབས་ཤེས་ག་རེ་ཡོད་ག་རེ་བྱེད་དགོས་འདུག་ཟེར་གི་གྲོས་བསྡུར་ལུགས་བྱས། དེའི་རྗེས་ལ་ནི་འབའ་བ་ཡང་མཉམ་དུ་ཚུད། ཨ་འདི་ནས་རྒྱལ་ཐང་ཡང་ཚུད་ཞིག་ཐོག་མ་བྱས་ན་འབའ་ལི་རྒྱལ་གསུམ་ལབ་ཀྱི་རེད་འབའ་ལི་རྒྱལ་གསུམ་གྱི་ཚོགས་པ་ལུགས་ཚོང་པ་དེ་ཚོགས་པ་ལུགས་ཚུགས་ཅིག་ད་བོད་ཁམས་ནང་ལ་གི་དཀའ་ངལ་འཕྲད་ས་དེ་གནས་སྟངས་ག་རེ་ག་རེ་བྱེད་ཀྱི་འདུག་འདིའི་ཐོག་ལ་ང་ཚོས་ག་འདྲེ་བྱེད་དགོས་འདུག་གཅིག་ཕར་ཚུར་ཐབས་ཤེས་ལུགས་ག་རེ་འདུག་ཟེར་ཞོར་ལ་གོ་གོ་ལག་ཆ་ལུགས་ཐབས་ཤེས་བྱེད་ག་འདྲེ་འདུག་ཅིག་དྲག་གནོན་དེ་མར་ཞི་འཇགས་ཡས་དང་རྒྱ་དམར་མར་ཕྱིར་འབུད་གཏོང་ཡས་ལ་ཐབས་ཤེས་ག་འདྲེ་བྱེད་དགོས་འདུག་ཟེར་གི་དེ་འདྲས་གྲོས་བསྡུར་ལུགས་ཅིག་མང་པོ་བྱུང། འདི་ཡི་རྗེས་ལ་ད་ཁོ་ལྷ་སའི་ནང་ལ་ད་ཅིག་མང་དུ་མང་དུ་འགྲོ་མདོ་ཁམས་ཆ་ཚང་ལ་མི་འདུག་ལི་ཐང་གཅིག་པོ་མ་རེད་པ། ཁམས་རིགས་ཚང་མ་ལུགས་ཀྱི་ཅིག་ཁ་ས་ལས་རྒྱུ་ཚོང་པ་དེ་ཚོ་རུག་རུག་ལུགས་བཟོས། འདི་འདྲས་ཅིག་བྱུང། རྗེས་ལ་ད།

ཨ་ནི་ཡིས་ང་ཚོས་ཀྱི་སྐབས་དེ་དུས་ཀྱི་རྒྱ་གར་ཀ་ལོན་སྦུག་ལ་ཀ་སྦུག་ལ་ཀ་སྦུག་བདེ་དོན་ཚོགས་པ་ཟེར་ཞྭ་སྒབ་པ་དང་གཅེན་མཁན་རྩིས་གསུམ་གྱི་ཞབས་ཨ་ནི་ག་རེ་ཟེར་ན་སྐུའི་གཅེན་པོ་རྒྱ་ལོ་དོན་གྲུབ་ཁོང་ཚོས་ཀྱི་འགོ་ཁྲིད་པའི་ཀྱི་ཀ་སྦུག་གཅེན་མཁན་རྩིས་གསུམ་འགོ་ཁྲིད་པའི་ཀ་སྦུག་བདེ་དོན་ཚོགས་པའི་ངོས་ནས་ལྷག་པར་དུ་ད་སྐབས་དེ་དུས་སྐུའི་གཅེན་པོ་རྒྱ་ལོ་དོན་གྲུབ་ལགས་ཀྱི་ཐུགས་འགན་བཞེས་རྗེས་ཨ་རིའི་གསང་བའི་ལས་ཁུངས་དང་མཉམ་པོ་འབྲེལ་བ་བྱེད་དགོས་རོ། དེ་འདྲའི་བར་དུ་འབྲེལ་བ་བྱས་ཡོད་འདུག་སྐོར་སུ། མདོ་ཁམས་ཀྱི་ག་རེ་ཨ་འབྲུག་མགོན་པོ་བཀྲ་ཤིས་ཀྱིས་ད་ཕར་ཚོང་རྒྱག་གི་རེད་ཀ་ལོན་སྦུག་ནས་ཡར་མར་ཚོང་རྒྱག་འདུག་གོ་སུ་ད་དེ་ཚོ་ལ་ཐབས་ཤེས་ག་རེ་འདུག་ཟེར། མི་བཏང་ཡོད་འདུག་གོ་སུ། ཨ་ནི། ད་ཀ་ལོན་སྦུག་ལ་ཨ་འབྲུག་མགོན་པོ་བཀྲ་ཤིས་ཀྱི་ཚོང་གཡོག་ད་གཙོ་ཆེ་ཤོས་དེ་དེ་འདྲ་ང་ཚོས་གི་ཕྱི་ཕྱི་ལ་རྒྱ་གར་ལ་སླེབས་ནས། ར་ཕྲུག་ངག་དབང་ཞུ་མཁན་ཅིག་ཡོད་པ། ར་ཕྲུག་ངག་དབང་ལགས་ཁོང་རང་གི་ཨ་ནི། ཨ་འབྲུག་མགོན་པོ་བཀྲ་ཤིས་ཀྱི་ད་དཔེ་དེ་ཞབས་ཕྱི་ཞུ་མཁན་གཙོ་བོ་ལ་ཆགས་བསྡད་འདུག་ཁོང་རང། ད་ཚུར་ཀ་ལོན་སྦུག་ལ་བཏང་ཡོད་འདུག་གོ་སུ་ད་ག་རེ་ཐབས་ཤེས་ག་རེ་འདུག་ཟེར་འདུག་གོ་སུ། བར་སྐབས་ཅིག་ལ་གོ་མིན་ཏང་ལ། གི་ཅིག་ལ་འགྲོ་རྒྱུ་ཨ་མདོ་ཨ་མདོ་ཅིག་ཡོད་རེད་ཚེ་དཔག་རྡོ་རྗེ་ལབ་མཁན་ཅིག་ཁོ་བརྒྱུད་ཀྱི་ཐའེ་ཝན་གྱི་ངོས་ནས་དེ་མཚོན་ཆ་འདི་འདྲ་རག་གི་མི་འདུག་ཨེ་སེ་སུ་ད་དེ་གཅིག་བྱས་བྱས་མཐའ་མ་དེ་ཁོ་ཚོ་ལ་སྐུ་ངོ་རྒྱ་ལོ་དོན་གྲུབ་ཐུག་ཅིག་ད་ཁྱེད་རང་ཚོས་ཀྱི་ལས་ཀ་བྱེད་ཐུབ་ན་གོ་མཚོན་ད་ང་ཚོས་ཐབས་ཤེས་བྱེད་ཐུབ་ཀྱི་རེད་ཨ་རི་གསང་བའི་ལས་ཁུངས་དང་འབྲེལ་བ་བྱས་རྗེས་གོ་མཚོན་ཐབས་ཤེས་བྱེད་ཀྱི་རག་འགྲོ་གི་རེད་མེད་དེ་གཅིག་གྱེན་ལོག་བྱེད་ཐུབ་དགོས་ན་ལས་ཀ་བྱེད་ཐུབ་དགོས་ན་ཟེར་དེ་འདྲས་བརྒྱུད་ཅིག་ཨ་རི་གསང་བའི་ལས་ཁུངས་དང་འབྲེལ་བ་བྱས་ཀྱི་ཅིག་འབད་བརྩོན་ལུགས་བྱས་རྗེས། ཨ་ནི་དེས་གིས་སྐད་ཆ་དེ་ཕར་ལབ་བྱས་ཨ་འབྲུག་མགོན་པོ་བཀྲ་ཤིས་ཀྱིས་ཁམས་ངོས་ལ་མར་ཅིག་ད་ཁྱེད་རང་ཚོ་མུ་མཐུད་ག་རེ་ཟེར་ན་ཕར་ག་རེ་ཟེར་ན་འཛིང་དགོས་རེད་འགོག་རྒོལ་བྱེད་དགོས་རེད་ཨ་ནི་ཨ་རི་དེ་ང་ཚོ་ལ་མཚོན་ཆ་ཡོང་གི་ཡོད་ཟེར་གི་དེ་འདྲའི་གྲོས་བསྡུར་བྱས་ད་ཁོ་གྲ་སྒྲིག་དེ་རྒྱ་ཆེ་རུ་ཆེ་རུ་ཆེ་རུ་བཏང་ཡོང་དུས་སྐབས་སུ་ཨ་ནི་མཐའ་མ་དེ་སྐབས་དེ་དུས་ཀྱི་ཨ་མདོ་གི་སྦྱིན་པ་རྒྱ་མཚོ་ཞུ་མཁན་ཅིག་དེ་ཡང་ལྷ་ས་ལ། ཚོང་པ་ཆེན་པོ་དེ་སླེབས། ཨ་ནི་འདི་ཡི་གིས་རྒྱལ་བ་རིན་པོ་ཆེ་ཡང་དུས་འཁོར་དབང་ཆེན་གྱི་ཤུགས་དར་ཟེར་ན་སྦྱིན་བདག་ཐོན་གྱི་དུས་འཁོར་དབང་ཆེན་དང་རྒྱལ་བ་རིན་པོ་ཆེ་གནང་རོགས་གནང་ཟེར་ཞུས། ཨ་ནི་ད་མདོ་ཁམས་གཉིས་ཆར་ལོ་གི་མི་རུག་རུག་ལོ་བྱས་རྗེས་ད་ཐོག་མ་དེ་རྒྱལ་བ་རིན་པོ་ཆེ་ལ་གསེར་ཁྲི་ཕུལ་ཡས་དང་ཨ་ནི་འདི་ནས་དུས་འཁོར་དབང་ཆེན་གནང་རོགས་ཟེར་གྱིས་ཅིག་ཞབས་རིམ་ལོ་འདི་འདྲ་ཅིག་ཁོ་ཚོས་གོ་སྒྲིག་བྱས་རྗེས་ད། མང་ཆེ་ཤོས་ད་མདོ་སྟོད་རེད་དེ་ཡིན་ན་ལ་དེའི་ནང་ལ་མདོ་སྨད་ཀྱི་མི་ཡང་མཉམ་འབྲེལ་བྱས་རྗེས་མདོ་ཁམས་གཉིས་མཉམ་འབྲེལ་བྱས་རྗེས་ད་གསེར་ཁྲི་བཞེངས་ཡས་དང་གསེར་ཁྲི་ཕུལ་ཡས་ཀྱི་ལས་འགུལ་སྤེལ། ལས་འགུལ་ཕུལ་ཡས་ཀྱི་བརྒྱུད་རིམ་འདི་ཡི་ནང་ལ་ཉི་ཡས་དེ་ག་རེ་ཟེར་ན་ད་དམིགས་ཡུལ་གཙོ་བོ་ནང་གྲོས་ག་རེ་བྱེད་དགོས་རེད་ཟེར་ན་ཁམས་དང་ཨ་མདོའི་ནང་ལ་དྲག་གནོན་གྱི་སྒོ་ནས་དམངས་གཙོའི་བཅོས་བསྒྱུར་ལབ་མཁན་དེ་ལ་ཨ་ནི་ངོ་རྒོལ་ག་འདྲ་གྱེན་ལོག་ག་འདྲ་རྒྱག་དགོས་འདུག་ཁོ་ཚོ་ལ་ག་འདྲའི་འཛིང་དགོས་འདུག་ཟེར་གི་གྲ་སྒྲིག་དང་གྲོས་བསྡུར་ལོ་གསང་བའི་གྲོས་བསྡུར་ཟེར་གྱི་འདུག་བྱས་ཙང་ད་དེ་བྱས་ཡོང་དུས་སྐབས་སུ། མཐའ་མ་དེ་ད།

དམག་གི་སྒྲིག་འཛུགས་འདི་ག་པར་ཆགས་བསྡད་པ་རེད་ཟེར་ན་སྐྱབས་བཅོལ་ལ་ཡོང་མཁན་གྱི། ད་དོན་དངོས་ཐོག་སྐྱབས་བཅོལ་རང་རེད་བ་གང་ཅི་ད་ངས། ག་རེ་ཟེར་ན་ད་ང་ཚོས་ཀྱི་སྐབས་དེ་དུས་ཀྱི་ལོ་རྒྱུས་ཀྱི་གནས་བབ་དེ་ཤེས་དགོས་བྱེད་དགོས་རེད་བ། ཁོ་ཚོ་མདོ་ཁམས་གཉིས་དེ་སྐབས་དེ་དུས་ཙམ་པ་བོད་གཞུང་གི་ད་འབྲི་ཆུ་མ་བཏབ་དེ་བོད་གཞུང་གི་མངའ་འོག་ལ་ཡོད་པ་མ་རེད་བ། མངའ་འོག་ལ་མེད་དུས་སྐབས་སུ་ད་ཁོ་ཚོ་ཡར་བྲོས་ཡོང་བར་ལྷ་ས་ལ་སྐྱབས་བཅོལ་བྱས་བསྡད་ཡོད་རེད། སྐྱབས་བཅོལ་བྱས་བསྡད་དུས་སྐབས་སུ་ད་དེ་ལ་ག་རེ་ཟེར་ན་དམག་ཧ་དམག་མི་བཙུགས་རེད། དམག་མི་འདི་བཙུགས་བྱས་དམག་མི་འདིས་ཀྱིས་སུ་ལ་ཁ་གཏད་བྱེད་ཀྱི་ཡིན་ལབ་གི་ཡོད་རེད་ཟེར་ན། རྒྱ་མི་ལ་ཁ་གཏད་བྱེད་ཀྱི་ཡིན་ལབ་གི་ཡོད་རེད། སྐབས་དེ་དུས་བོད་དང་རྒྱ་ནག་གི་མངའ་ཁོངས་བོད་གཞུང་དང་རྒྱ་མི་གུང་ཁྲན་ཏང་གི་གནས་བབ་དེ་ག་རེ་རེད་ཟེར་ན།

མདོ་ཁམས་གྱི་མི་དེ་ཚོ་ག་རེ་བྱེད་ཀྱི་དེ་ཚོ་ཉར་གྱི་ཡོད་ཟེར་བཞིན། དེ་བཀའ་ཤག་ལ་བཙིར་གྱི་ཡོད་རེད། མདོ་ཁམས་གྱི་མི་དེ་ཚོས་ག་རེ་ཟེར་ན་ང་ཚོ་དེ་འདྲ་ཕ་ཡུལ་ལ་ག་རེ་ཟེར་ན་རྒྱ་མིས་ཀྱིས་བཙན་འཛུལ་བྱས་པ་དང། མནར་གཅོད་བཏང་རྗེས་དང། ཞི་བདེ་མེད་པར་དཀའ་ངལ་ཞེ་པོ་འཕྲད་ཀྱི་འདུག་དེ་བར་དུ་ཨ་ནི་ང་ཚོ་འདིར་སྡོད་ཀྱི་ཡིན་ཉར་རོགས་བྱེད། ཨ་ནི་ང་ཚོའི་ཕ་ཡུལ་ལ་ཞི་བདེ་ལྷིང་འཇགས་བྱུང་བ་དང་རྒྱ་མིའི་དམག་ཕྱིར་འབུད་བཏང་ཚར་བའི་རྗེས་ལ་ཨ་ནི་ང་ཚོ་ག་རེ། ཨ་ནི། སོ་སོའི་ལུང་པ་ལ་མར་འགྲོ་གི་ཡིན་ཟེར། བོད་དེ་བར་དུ་བོད་གཞུང་གིས་ཅིག་ཉར་རོགས་བྱེད་ལབ་གི་ཡོད་རེད་ད་བོད་གཞུང་གི་ངོས་ནས་ཡང་ག་རེ་ཞིག་བྱེད་ཀྱིན་མདོ་ཁམས་གྱི་ཟིང་ལངས་པ་འདི་ལ་ག་རེ་ཟེར་ན་དམག་ཆུ་བཞི་སྒང་དྲུག་བཙུགས་པ་དེ་ལ་སེམས་གཏིང་ནས་ག་རེ་ཡོད་རེད་ཟེར་ན་རྒྱབ་སྐྱོར་དང་དགའ་གི་ཡོད་རེད་ག་རེ་ཟེར་ན་ཁོ་ལ་ཁ་རོག་བྱས་ན་བསམ་གི་ཡོད་རེད་བ་དམག་རེད་གིས་རེད་འཛིང་བྱེད་རེད། ཅིག་ད་ཡིན་པ་ཡིན་ན་ཁ་ཐུག་དེ་ལ་རོགས་པ་བྱས་པ་ཡིན་ན། མཉམ་འབྲེལ་ཡིན་སྟོང་དུ་བྱས་ན་ལམ་སང་རྒྱ་མིས་བཙིར་གྱི་ཡོད་རེད་ད་ཁྱེད་ཚོ་དང། སྐབས་དེ་དུས་རྒྱ་མིའི་ངོས་ནས་ཆུ་བཞི་སྒང་དྲུག་བསྟན་སྲུང་དྭངས་བླངས་ལ་ལབ་ཀྱི་ཡོད་མ་རེད། ཁམས་པའི་ལོག་སྤྱོད་པ་ལབ་ཀྱི་ཡོད་རེད། བྱས་ཙང་འདི་གིས་དྲག་སྤྱོད་པ་དང་ལོག་སྤྱོད་པ་ཁོ་ཚོས་ཁ་ཤས་ལ་དྲག་སྤྱོད་པ་བེད་སྤྱོད་དང་ཁ་ཤས་ལོག་སྤྱོད་པ་བེད་སྤྱོད་བཏང་ཡོད་རེད། བྱས་ཙང་བཀའ་ཤག་གིས་ཁམས་པའི་ལོག་སྤྱོད་པ་དང་མཉམ་པོ་ཨ་ནི་འབྲེལ་བ་བྱེད་གི་འདུག་ལམ་སང། བཙིར་བསྡད་གི་འདུག་བ། དེའི་སྐབས་སུ་དཀའ་ངལ་ཞེ་པོ་ཅིག་འདུག་ག་རེ་ཟེར་ན། ལྷ་ས་ལ་ཁོ་ཚོ་ལ་བོད་གཞུང་གི་ངོས་ནས་མཐུན་རྐྱེན་སྦྱོར་སྤྲོད་ཇི་བཞིན་བྱས་པ་ལ་རྒྱ་མི་གིས་བཙིར་གྱི་ཡོད་རེད་མ་བྱས་པ་ཡིན་པ་ཡིན་ན་ད་ང་ཚོ་ག་རེ་ཟེར་ན་དང་པོ་ཁོ་རང་ལ་དཀའ་ངལ་འཕྲད་དུས་སྐབས་སུ་བོད་གཞུང་རྒྱལ་བ་རིན་པོ་ཆེས་དབུ་ཁྲིད་པའི་བོད་གཞུང་ང་ཚོ་ལ་མི་རིགས་གཅིག་པ་ད་དེ་འདྲའི་གནས་བབ་ལོ་གཅིག་པའི་དེ་མངའ་ཁོངས་ལོགས་ལ་ཆགས་པ་མི་ཚོ་ཤེས་ད་བོད་པ་གཅིག་པ་དང་དེ་སྔོན་མ་བྱས་ན་བོད་པ་མངའ་ཁོངས་ཁོ་རང་བོད་གཞུང་ཁོ་རང་དེར་བ་ཁོ་རང་བློ་གཏད་ས་དེ་ལ་གཅིག་ལྟ་ཁག་བྱས་ར་བ་དེའི་སྔོན་ལ་ཁྲི་བྱང་རིན་པོ་ཆེ་དང་ཟུར་ཁང་མ་ནི་ཡ་ཅིག་འབའ་ལི་ཐང་བརྒྱུད་ཡོང་དུས་སྐབས་སུ་ད་ང་ཚོ་ཅིག་མཇུག་མ་ག་རེ་ཟེར་ན་དེ་ང་ཚོ་ཚང་མ་ལོག་བོད་བོད་གཞུང་གི་འོག་ལ་དེ་གི་དེ་ཅིག་ཡོད་ཟེར་རྒྱུ་མ་རེད་མདོ་ཁམས་ཀྱི་ཟིང་ག་རེ་ཟེར་ན་རྒྱ་མི་ལ་གྱེན་ལོག་བྱེད་ཡ་ཅིག་གཞི་རྩ་དེ་ཁྲི་བྱང་རིན་པོ་ཆེ་དང་ཟུར་ཁང་གི་ཅིག་བཀའ་སློབ་དང་འབྲེལ་བ་ཡོད་རེད་ཁོ་ཚོ་ལྔ་བཅུ་ང་བཞི་ལོ་ལ་རྒྱ་ནག་ལ་ཕེབས་ཡ་ཕེབས་ཡོང་དུས་སྐབས་སུ་ཨ་ནི་ཕེབས་ས་དེ་ལོགས་ཀ་ལོགས་ཀ་ལོགས་ཀ་ཕེབས་ཡོད་རེད་རྒྱལ་བ་རིན་པོ་ཆེ་ཡིན་པ་ཡིན་ན་ཕལ་ཆེར། ཏྲེ་ཧོར་དང་དེ་ནས་བརྒྱུད་བྱས་ཕེབས་ཡོད་པ་རེད། ཀརྨ་པ་ཡིན་པས་ན་ཕལ་ཆེར། ནང་ཆེན་དེའི་ཡར་རྒྱུད་དེ་ལ་བརྒྱུད་བྱས་ཕེབས་ཡོད་པ་རེད། འབའ་དང་ལི་ཐང། དེ་ཡང་ཁྲི་བྱང་རིན་པོ་ཆེ་དང་ཟུར་ཁང་དབང་ཆེན་དགེ་ལེགས་ཕེབས་ཡོད་པ་རེད། དེ་མིན་ད་རྙིང་མའི་བླ་མ་ཅིག་ཡོད་ཁོང་གི་གོ་འཇོ་ཡར་རྒྱུད་དེ་ཚོ་ཕེབས་ཅིག་གང་བྱས་ད་བོད་ཀྱི་བླ་ཆེན་ཚང་མ་ལོག་མདོ་ཁམས་ཀྱི་མ་ནི་ཡས་ཅིག་ས་ཆ་ལོགས་ཀ་ལོགས་ཀ་ལ་ག་རེ་ཟེར་ན་ད་མི་མང་དེ་ཚོ་ལ་ཅིག་མཇལ་ཁ་དང་དེ་འདྲ་བྱེད་པར་བ་ཀོ་ག་རེ་ཟེར་ན་རེད་ཕེབས་དེ་འདྲ་རེད། གྲུབ་མཐའ་ག་རེ་དར་ཆེ་འདུག་བ་དེ་ལ་གཞི་བྱས་ཡོང་ཡོད་རེད་སྐབས་དེ་དུས་ཁྲི་བྱང་རིན་པོ་ཆེ་དང་ཟུར་ཁང་གཉིས་ཀྱི་བཀའ་སློབ་དེ་འདྲ་ཞིག་གནང་ཡོད་རེད། བྱས་ཙང་དེ་གནང་ཡོད་དུས་ཁོ་ཚོ་ཁོ་ཚོ་དེ་ལ་རེ་བ་བརྒྱབ་ཅིག་ཅིག་ཡོད་རེད་པ། ཁོ་ཚོ་ལ་ཡ་མ་བརྒྱབ་ན་འགྲིག་གི་ཡོད་མ་རེད། ཁོ་ཚོ་གི་སེམས་ཕམ་འགྲོ་གི་རེད་པ། དེ་ག་ན་གཞུང་གི་སེམས་གཏིང་ནས་མདོ་ཁམས་ཆུ་བཞི་སྒང་དྲུག་བསྟན་སྲུང་དྭངས་བླངས་དམག་གི་སྟོབས་ཤུགས་དེ་དེ་ལས་ཆོས་ཟེར་བྱས་རྒྱ་མི་ལ་ཁ་གཏད་བཅག་ན་འདོད་པ་དང་ཅིག་དེ་སེམས་གཏིང་ནས་དེ་ཞེ་པོ་ཡོད་དུས། བྱས་ཙང་ད་དེ་རོགས་པ་བྱེད་གར་འགྲོ་བ་ལ་རྒྱ་མིས་ལམ་སང་མ་རེད་དཀའ་ངལ་ཞེ་པོ་ཅིག་ད་མདོར་བསྡུས་ནས་བཤད་ན། དབྱིན་ཇིའི་སྐད་ལ understand ལབ་ཀྱི་འདུག་ང་ཚོས་བསམ་ཤེས་གོ་ཤེས་མ་བྱས་ན་མ་གཏོགས་ཁོ་ཚོ་གིས་ཆུ་བཞི་སྒང་དྲུག་བསྟན་སྲུང་དྭངས་བླངས་དམག་དང་བཀའ་ཤག་གཉིས་བར་ལ་དཀྲུག་ཤིང་རྒྱག་ཡག་གི་ལས་ཀ་ཞེ་པོ་ཅིག་ཡོད་རེད་བྱས་ཙང་འདི་འདྲ་གི་དཀའ་ངལ་ཅིག་ལ་ལྷུང་བསྡད་འདུག་ལགས་ལགས། བྱས་ཙང་ད་སྐབས་དེ་དུས་ཡིན་པས་ན་ང་རང་ཚོ་བོད་ནང་ལོགས་ལ་ཕྱོགས་གཅིག་ནས་བསྟན་སྲུང་དྭངས་བླངས་དམག་དེ་རིམ་པས་ད་རྒྱ་ཆེ་རུ་ཅིག་འགྲོ་གི་ཡོད་རེད་ཡང་ཕྱོགས་གཞན་དག་ཅིག་ནས་ཡིན་པས་ན་ད་ག་ནང་བཞིན་གྱི་དམར་ཤོག་གིས་ད་བོད་ནང་ལོགས་ལ་དབང་འཛིན་བྱེད་ཡག་དང་གནོན་ཤུགས་སྤྲད་ཡག་དེ་ལས་ཤུགས་ཆེ་རུ་ཅིག་འགྲོ་གི་ཡོད་རེད་ལ་ད་དེའི་སྐབས་ཀྱི་གནས་ཚུལ་གྱི་ཐོག་ནས་ད་ཡང་སྟོབས་ལ་ད་ལྟ་ང་ཚོ་ཡང་དུས་ཚོད་ཀྱི་རྐྱེན་པས་ད་ལེ་ཚན་འདི་ད་གར་མཚམས་བཞག་དགོས་བྱུང་སོང་ང་ཚོ་ལེ་ཚན་རྗེས་མའི་ནང་ལོགས་ལ་ཡང་མུ་མཐུད་བྱས་ད་བསྟན་སྲུང་དྭངས་བླངས་དམག་དེ་ནས་རྗེས་ལ་ལྷོ་ཁར་གནས་སྤོས་བྱུང་ཡོད་རེད་ལ་ད་ག་ནང་བཞིན་རྒྱ་དམག་དང་དངོས་སུ་དམག་འཐབ་བྱས་པའི་གནས་ཚུལ་དང། བསྟན་སྲུང་དྭངས་བླངས་དམག་འདི་རྒྱ་ནག་གཞུང་གིས་ད་མེད་པ་བཟོ་དགོས་ཡག་ཀྱི་ཐོག་ནས་ཐབས་ཇུས་མང་པོ་ཞིག་ལག་བསྟར་བྱས་ཡོད་རེད། འདི་དང་འབྲེལ་ཡོད་ཀྱི་གནས་ཚུལ་དེ་གའི་ད་མུ་མཐུད་ལེ་ཚན་རྗེས་མའི་ནང་ལོགས་ལ་ང་ཚོར་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན། དངོས་གྲུབ་ལགས་ཀྱིས་ད་རིང་ལེ་ཚན་ནང་ལོགས་ལ་འབྲེལ་ཡོད་གནས་ཚུལ་ཁག་ངོ་སྤྲོད་ཞིབ་ཕྲ་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་སྒྲོལ་དཀར་ལགས་ཐུགས་རྗེ་གནང། ལགས་འོང། ང་ཚོའི་གསན་མཁན་རྣམ་པ་ཚོས་ད་རིང་གི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།